ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW། RFA ཚེག ORG དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། འདི་ང་ཚོའི་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ནམ་དུས་བརྗེ་བའི་སྐབས་ལ་ལུས་ཟུངས་ཡག་པོ་ཅིག་མེད་པ་ཡིན་ན་གནས་སྟངས་འདྲ་མིན་གྱི་ཐོག་ནས་ནི་གཟུགས་པོའི་འཕྲོད་བསྟེན་མི་བདེ་བ་ཡོང་ཡ་དང་དམིགས་བསལ་དཔྱིད་ཀ་དང་སྟོན་ཁའི་དུས་སྐབས་ལ་ཡིན་པས་ན་ཆམ་རིམས་རེད་དེ་བཞིན་མ་འཕྲོད་པའི་ནད་གཞི་ཕོག་སླ་བ་ཅིག་ཆགས་ཀྱི་ཡོད་རེད་ལ་ད་ད་ལྟ་ནི་ང་ཚོས་འཕྲོད་བསྟེན་དང་འབྲེལ་ཡོད་ཀྱི་ཤེས་བྱ་ཁག་ཅིག་ཕྱོགས་བསྡུས་ཞུས་བྱས་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་བྱས་ཙང་དེ་ཡིན་དུས་ཀ་ནས་ཐོག་མར་དེ་ངོ་སྤྲོད་ཞུ་ཡ་དེ་ཡིན་པས་ན་སྟོན་ཀའི་སྐབས་ལ་ད་ཆམ་རིམས་དང་རྒྱ་ནག་ནས་ད་ཁྱབ་གདལ་ཕྱིན་པའི་ཏོག་དབྱིབས་འགོས་ནད་འདི་ད་ངོ་བོ་འགྱུར་པའི་ཐོག་ནས་མུ་མཐུད་གནས་བཞིན་པ་ཅིག་གི་ཆགས་ཡོད་རེད་ལ། དེ་ཡིན་དུས་ཀ་ནས་སྔོན་ལ་ད་ཆམ་རིམས་དང་འབྲེལ་བའི་ཐོག་ནས་ཆམ་པའི་རིགས་དང་ད་ཏོག་དབྱིབས་འགོས་ནད་ཀྱི་ནི་དབྱེ་བ་དང། དེ་གའི་གི་ཐོག་ནས་ངོ་སྤྲོད་ཞུ་བ་ད་ལྟ་ང་ཚོའི་ལེ་ཚན་ནང་ལོགས་ལ་ཡང་ང་རྒྱུན་བཞིན་གསུང་བྱས་རྗེས་ནིའུ་ཡོག་ནང་གཞི་རྟེན་བཅའ་བའི་ཟས་བཅུད་རིག་པའི་ཆེད་ལས་པ་འཇམ་དབྱངས་ཚེ་བརྟན་ལགས་ནས་ནི་ཆམ་རིམས་དང་དེ་བཞིན་ལུས་ཟུངས་ནི་ཡར་རྒྱས་གཏང་ཡག་གི་ཐོག་ལ་དོ་སྣང་ག་རེ་དགོས་ཀྱི་ཡོད་མེད་ཟས་བཅུད་ཀྱི་ཐོག་ནས་ནི་ང་རང་ཚོས་དོ་སྣང་ག་རེ་བྱེད་དགོས་ཀྱི་ཡོད་མེད་དེ་གའི་གི་ཐོག་ནས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ལ་ཐོག་མར་ད་ཆམ་རིམས་དང་འབྲེལ་ཡོད་ཀྱི་ཐོག་ནས་ངོ་སྤྲོད་གནང་བ་ཅིག་ཡོད། ཡང་ཀོ་བིད་བཅུ་དགུའི་ཏོག་དབྱིབས་ནད་འབུའི་རིམས་ནད་འདི་དང་ཆམ་པའི་ན་ཚ་རེད་ཡང་ཆམ་རིམས་ཞེས་བྱའི་དབྱེ་བ་བཅས་ཞུ་གི་ཡོད་རེད་འདི་གའི་བར་དུ་ལ་ཨ་ནི་ཁྱད་པར་ཆེ་ཤོས་འདི་ག་རེ་ཆགས་ཀྱི་ཡོད་རེད་ལགས། ལགས་འོང་ད་ག་རང་རེད་ད་འདི་འདྲ་ཞུས་ན་བསམས་བྱུང་སྤྱིར་བཏང་ད་ལྟ་ཆམ་རིམས་འདི་དང་འདིའི་འབུ་སྲིན་གྱི་རྒྱུ་རྩ་དེ་ཞུས་པ་ཡིན་ན་གཅིག་པ་རེད་ཀོ་རོ་ནཱ་བྷའི་རེས་ད་ལྟ་ང་ཚོ་ཀོ་རོ་ནཱ་བྷའི་རེས་ཀྱི་ཆམ་རིམས་སྤྱིར་བཏང་གི་ཡོང་སའི་སྣ་ཁ་བཞི་འདྲ་ཅིག་ཡོད་རེད་ད་སྤྱིར་བཏང་གི་ཆམ་པ་ཡོང་སའི་སྣ་ཁ་བཞིའི་ནང་ནས་ཆམ་པ་རང་ལ་ཡ་དེ་བྱས་ཡ་དེ་རའི་ནོ་བྷའི་རེས་ད་ཟེར་གྱི་ཡོད་རེད་ད་ཆམ་པའི་འབུ་སྲིན་དེ་ལ་ཡ། བྱས་ཙང་དེ་ཡོང་ས་དེ་གཅིག་པ་ཡིན་དུས་ཁ་ནས་ད་ག་ནང་བཞིན་གྱི་ཀོ་བིད་བཅུ་དགུ་ཆམ་པ་དང་ཆམ་རིམས་དེ་གའི་དེ་ཡོང་སའི་འབུ་སྲིན་དེ་སྤྱིར་བཏང་གི་གཅིག་པ་རེད་གཅིག་པ་ཡིན་དུས་ཁ་ནས་ད་ག་ནང་བཞིན་གྱི་རྟགས་མཚན་དེ་མང་པོ་ཅིག་གཅིག་པ་འདྲ་པོ་ཆགས་འདུག་གོ་གཅིག་པུར་ཡོད་རེད། དེ་ཡིན་དུས་ག་ནས་ད་རེས་འདིའི་ཐོག་ལ་ཡང་རྟགས་མཚན་བརྒྱད་དེ་དབྱེ་འབྱེད་ཐོག་ལ་ཡང་ཏོག་ཙམ། ང་རས་ཏོག་ཙམ་ཞུ་གི་ཡིན། དེ་ཡིས་ཞུ་དགོས་ཡ་ག་རེ་ཟེར། འདི་མཁྱེན་པའི་ཐོག་ནས་སྨན་ཁང་དང་ཨེམ་ཆི་རྩ་ལ་ཡང་ཐད་མི་དགོས་ཐོག་ནས་ཆམ་པ་དང་ཆམ་འགྲོས་ཡིན་པ་དེ་མཁྱེན་པའི་ཐོག་ནས་ནང་ལ་བཞུགས་བྱས་ཨ་ནེ་སོ་སོ་སོས་བཙོན་མའི་ག་རེ་བྱེད་དགོས་ན་བཅོས་ཐབས་བྱེད་ཡག་དེ་འདྲའི་རྩྭ་སྨན་དང་ད་དེང་དུས་ཀྱི་ཆམ་པ་བཅོས་ཡག་སྨན་དེ་ག་མཆོད་བྱས། བཅོས་ཐབས་གནང་ཐུབ་པ་ཡིན་ན་ཁོ་ཡང་སྨན་ཁང་ཐད་མི་དགོས་པ་བྱས། སྨན་ཁང་ཐད་པ་ཡིན་ན་ཡང། མཁྱེན་ལམ་མ་མཁྱེན་པར་སྨན་ཁང་ཐད་བྱས་ཡང་ན་ཚ་འདི། འགོས་པ་ཡིན་མིན་ན་དེ་ཡང་ཁོ་རང་གནས་ཚུལ་ཡང་ཛ་དྲག་རུ་འགྲོ་གི་རེད་བ། རེད་ཉེན་ཁ་ཆེ་རུ་ཕྱིན་པ་རེད་བ་ལོང། ཀོ་ཝིཌ་བཅུ་དགུ། ཏོག་དབྱིབས་ནད་འབུའི་རིམས་ནད་འདི་དང་ཆམ་པའི་ན་ཚ་རེད་ཡང་ཆམ་རིམས་འདི་གའི་བར་དུ་ལ་ནད་རྟགས་རེ་གཅིག་གི་ཁྱད་པར་རེ་གཅིག་ཡོད་རེད་པས་ད་སོ་སོའི་ངོས་ནས་ཨོ་ང་ན་ཚ་ཏོག་དབྱིབས་འགོས་ནད་འདི་ང་ཕོག་ཡོད་ས་མ་རེད་ཡིན་ནའི་ལས་ང་ཆམ་པའི་རིམས་ནད་ཅིག་ཕོག་ཡོད་པ་འདྲ་བསམ་ཡང་ད་སོ་སོའི་ངོས་ནས་དབྱེ་བ་གཅིག་ཕྱེ་ཐུབ་པ་བྱེད་དགོས་ཡོད་རེད་བ། ད་རྟགས་ད་རྟགས་མཚན་དེ་དབྱེ་བ་ག་རེ་ག་རེ་ཞིག་ཞུ་གི་ཡིན། ད COVID nineteen ལ་རྟགས་མཚན་འདི་ག་རེ་ཡོད་རེད་ཆམ་རིམས་ལ་རྟགས་མཚན་ག་རེ་ཡོད་རེད་ཆམ་པ་ལ་རྟགས་མཚན་ག་རེ་ཡོད་རེད་ཡང་ནམ་དུས་ཀྱི Allergy ཟེར་གི་འདུག་ཡ་མ་དང་དེ་འདྲའི་ཡ་ན་ཡ་དེ་འདྲའི་སྐོར་ལ་རྟགས་མཚན་ག་རེ་ག་རེ་ཡོད་པ་ཞིག་ངས་མར་རིམ་པ་བྱས་ནས་ཁ་ཤས་ཞུ་གི་ཡིན། ད་འདི་གའི་ཚང་མ་ལ་ཚ་བ་རྒྱས་ཏེ་དཔེར་ན་ཏོག་དབྱིབས་ན་ཚ་ལ་ཚ་བ་རྒྱས་ཀྱི་ཡོད་རེད་ཆམ་རིམས་ལ་ཡ་ཚ་བ་རྒྱས་ཀྱི་ཡོད་རེད་ཡིན་ནའི་སྤྱིར་བཏང་ཆམ་པ་དང་ཨེ་ལེ་ཇི་གི་ན་ཚ་དེ་ཡིན་ན་མཚམས་མཚམས་ཡོད་རེད་ཡིན་ནའི་སྤྱི་སྤྱིར་བཏང་ཆམ་པ་ལ་ཡང་ཚ་བ་རྒྱས་ཀྱི་ཡོད་མ་རེད་ད་ག་ནང་བཞིན་གི་ཐང་ཆད་ཡ་ཅིག་ཡོད་རེད་བ་ད་ཏོག་དབྱིབས་ན་ཚ་ཡིན་ལ་ཡང་མཚམས་མཚམས་ཐང་ཆད་གི་རེད་ད་ག་ནང་བཞིན་ང་ཚོའི་ཆམ་རིམས་དེ་ལ་མཚམས་མཚམས་ཐང་ཆད་གི་རེད་ནམ་རྒྱུན་ཆམ་པ་དང་དེ་གས་མཚམས་མཚམས་ཐང་ཆད་གི་རེད་ཡིན་ནའི season གི་ཨེ་ལེ་ཇི་ཡིན་ན་ཐང་ཆད་གི་ཡོད་མ་རེད།
ནམ་དུས་ཀྱི་མ་འཕྲོད་པའི་ཆམ་པའི་རིམས་ནད་ཟེར་ཡ་དེ་བྱེད་ཀྱི་ཡོད་རེད་དེ་ཡང་ཐང་ཆད་ཡ་མེད་པ་ཡིན་པ་རེད་ལགས་སོ། ལགས་འོང་ད་ག་རང་ད་ནམ་དུས་ཀྱི season allergy ཟེར་ཡ་ཅིག་ཡོད་རེད་བ་དེ་ཡ་ཐང་ཆད་ཡ་སྤྱིར་བཏང་ཡོད་མ་རེད། ཨ་ད་ག་ནང་བཞིན་གྱི་གློ་རྒྱག་པའི་འཆོར་བ་ན། ད་གློ་ཏོག་དབྱིབས་ན་ཚ་ན་མཁན་ལ་ཡ་གློ་སྐམ་པོ་རྒྱག་ཡ་མང་ཆེ་ལ་ཡོང་གི་ཡོད་པ་དང། ད་ག་ནང་བཞིན་གྱི་ཆམ་རིམས་དེ་ལ་ཡ་མང་ཆེ་ལ་ཡོང་གི་ཡོད། ཡིན་ན་སྤྱིར་བཏང་ཆམ་པ་ཡིན་ན་ཉུང་ཉུང་ཉུང་ཤས་ནམ་དུས་ཀྱི Allergy Season ཡིན་པ་ཡིན་ན་མཚམས་མཚམས་ཡོད་ཤེས་ཡོད་མ་རེད། ད་འདི་གས་དེ་ལ་ཡ་མཚམས་མཚམས་ཚང་མ་ལ་ཏོག་ཙམ་བྱས་པ་དང་སྤྱིར་བཏང་ཆམ་པ་ལ་མེད་དུས་ག་ནས་ད་ནམ་རྒྱུན་ནས་འདི་ཐོག་ལ་ཡ་དོ་སྣང་དང་དེ་འདྲ་དཔྱད་ཞིབ་གནང་ཐུབ་ན་ཏོག་ཙམ་མཁྱེན་རྟོགས་ཁ་པར་བ

ད་ག་ནང་བཞིན་ནམ་དུས་ཆམ་དེ་མཚམས་མཚམས་ཡིན་དགོས། ད་དམིགས་བསལ་གྱི་ཏོག་དབྱིབས་ན་ཚ་ལ་རྟགས་དཀའ་ངལ་གྱི་ག་རེ་ཡོད་ཟེར་ན། དབུགས་ཧལ་དུས་ག་ནས་དཀའ་ངལ་འཕྲད་ཡ་ཅིག་ཡོད་རེད་བ། འདི་ཏོག་དབྱིབས་ན་ཚའི་རྟགས་ཡོད་ན་མེད་ན་གཅིག་རེད། ཨོའོ། ཆམ་རིམས་ན་མཁན་ལ་ཡ་དེའི་དབུགས་ཧལ་གྱི་ན་ཚའི་རྟགས་དེ་དེ་ཙམ་ཡོད་མ་རེད་ད། མང་ཆེ་ལ་ཡོད་མ་རེད་ཞུས་ན་འགྲིག་གི་འདུག།

ནམ་རྒྱུན་གྱི་ཆམ་རིམས་ནད་གཞི་དང། ཆམ་པའི་ནད་གཞི་དང། ནམ་དུས་ཀྱི་ཆམ་རིམས་ནད་གཞི་འདི་ག་གསུམ་ཅང་དུ་ཡོད་མ་རེད། བྱས་ཙང་འདི་གས་དེའི་ནམ་རྒྱུན་ཐོག་ནས་དེའི་ཐོག་ལ་ཡང་དཔྱད་ཞིབ་གནང་ཞིང་ལྟས་ཀྱི་ཐོག་ནས་ཡང་གནང་བ་ཡིན་ན། ན་ཚ་དེ་ལྟས་སུ་དབྱེ་བ་ཕྱེ་གནང་ཐུབ་པ་ཡིན་ན། དེ་ན་ཏོག་རིམས་ན་ཚ་ཡོད་པ་ཡིན་ནའི། ཛ་དྲག་ཁྱད་མེད་པ་ཡིན་ན་ནང་ལ་ཡང་གཅིག་བཅོས་ཡག་གི་ད་ལྟ་ངས་དེའི་ཐོག་ལ་ཡང་ནང་ལ་ཡང་གཅིག་ངལ་གསོ་སྐྱོན་ཨ་ནི་དེ་འདི་དེ་མིན་གྱི་ད་ཁོ་རང་ན་ཚ་ལུས་ཟུངས་མང་རིང་གོང་འཕེལ་བཏང་ཡག་གི་ད་ད་ལྟ་སྨན་སྨན་ཁབ་དེ་མེད་དུས་ག་ནས

ད་ག་ནང་བཞིན་གྱི་ཁ་སང་ནས་ངས་ཟས་སྤྱོད་སྐོར་ལ་མང་པོ་ཞུས་བཞག་ཡོད། མངར་མོའི་རིགས་དང་གཟུགས་པོ་ལ་ཡ་གནོད་ཡག་གི་ཟས་དེ་ག་སྤངས་ན་ཡང་གཟུགས་པོ་ལ་འཕྲོད་པའི་ཟས་གཅིག་ཞག་རྩི་ཡག་གི་དང་གཟུགས་པོ་ལ་ཕན་ཡག་གི་ཞག་ཞལ་ལག་དེ་ག་མཆོད་མཆོད་ཡག་གི་འབད་བརྩོན་གནང་ཡག་དང་ད་ག་ནང་བཞིན་གྱི། ཨ་ནི་ནམ་རྒྱུན་ནས་བྱ་སྤྱོད་བཟང་པོ། བཟང་པོ་ག་རེ་ཞུ་དགོས་ཟེར་ན། ལུས་སྦྱོང་ཡག་པོ་གནང་དགོས་ཡ། ད་ག་ནང་བཞིན་གཉིད་དེ་ཚད་ལ་ལྡན་པར་ཁུག་དགོས་ཡ། ད་ག་ནང་བཞིན་ཐུགས་ལ་ཡ་སོ་སོའི་སེམས་ལ་དངངས་སྐྲག་དང་སེམས་ཁྲལ་དེ་འདྲ་ཡོད་པ་ནི་དེ་གའི་སྔོན་འགོག་ཐོག་ལ་ཡང་ད་ཆོས་ཕྱོགས་ཀྱི་བྱ་བ་གནང་གི་ཡོད་ན་རེད་སྒོམ་རྒྱག་གི་ཡོད་ན་རེད་ད་ག་རེ་གནང་ཐུབ་ཀྱི་ཡོད་ན་དེ་གའི་དམ་བཅའ་གནང་ཐུབ་ཡིན་ན་དེ་གའི་གི་ན་ཚ་དེ་གའི་སྔོན་འགོག་དང་སོ་སོའི་ལུས་ཟུངས་མ་ལུས་ཀྱི་ནུས་པ་གོང་འཕེལ་བྱུང་བའི་རྐྱེན་གྱིས་ན་ཚ་དེ་གའི་སྔོན་འགོག་དང་མ་ཡོང་ཡག་ལས་དུ་བའི་ཞག་ཟུག་རེད་ཞུ་བ་ཡིན།
ལོ་ལྟར་སྟོན་ཀའི་སྐབས་ལ་ཡིན་པ་ཡིན་ན། ནམ་དུས་ཀྱི་ཆམ་པའི་རིགས་དང་ཡང་ཆམ་རིམས་ད་བར་དུ་ཡང་ཆམ་པ་འགའ་ཤས་ཡིན་པ་ཡིན་ན་འགོས་ཀྱི་རེད་འགའ་ཤས་ཡིན་པ་ཡིན་ན་འགོས་ཀྱི་མ་རེད་པ། ད་བྱས་ཙང་འདི་ཚོའི་གཅིག་གི་ཡོང་ཡག་གི་རྒྱུ་རྐྱེན་ར་འདི་གཙོ་བོ་ག་འདྲ་བྱེད་ཀྱི་ཡོད་རེད་དུས་ཚོད་ཀྱི་ནམ་དུས་ཀྱི་འགྱུར་བ་ཕྱིན་པ་འདི་ཡང་རྒྱུ་རྐྱེན་གཙོ་བོ་ར་གཅིག་ཡིན་ན་ཡང་རྒྱུན་དུ་ནས་ང་རང་ཚོས་གཅིག་གི་དོ་སྣང་བྱེད་དགོས་ཡག་ར་ག་འདྲ་ཡིན་ན། འདི་གཉིས་ཀྱི་ཁྱད་པར་གཅིག་ངོ་སྤྲོད་ཞིག་གནང་རོགས་གནང། བློ་ལ་བཙག་རང་ཞུ་བྱུང། ད་སྤྱིར་བཏང་ནམ་དུས་ད་བཅུ་གཉིས་པ་ནས་ཕྱི་ཟླ་གསུམ་པ་བཞི་པ་བར་ལ་ཡ་ཡི་ནམ་དུས་འདི་ལ་ཡ་ཨ་ནི Flu དང་ད་ཆམ་པ་དང་ཆམ་རིམས་ཀྱི་དུས་ཚོད་ཟེར་གྱི་ཡོད་དེ་དང་དེའི་དུས་ཚོད་ལ་ཡ་ཨ་ནི་སྤྱིར་བཏང་ཨ་མི་རི་ཀ་ལ་ཞུས་པ་ཡིན་ན་མི་རྒན་པ་ཡིན་ན་ཆམ་པ་དེ་ཐེངས་མ་གཉིས་དང་གསུམ་བར་ལ་རྒྱག་གི་ཡོད་པ་དང་ད་ག་ནང་བཞིན་གྱི་སྤུ་གུ་ཡིན་པ་ཡིན་ན་ད་ཐེངས་མ་བཞི་ལྔ་དྲུག་ཁ་ཤས་ལ་ཐེངས་མ་བཅུ་ཙམ་ཆམ་པ་དེ་འདྲ་རྒྱག་གི་ཡོད་ད་ཡིན་ནའི་དེ་ཆམ་པ་དེ་རྒྱག་ཡ་དེ་ཆམ་པ་ག་ཚད་ལྗིད་པོ་རྒྱབ་དང་མ་རྒྱབ་ཟེར་ཡ་དེ་འདིའི་སྐབས་དུས་ཀྱི་ནད་འབུ་ཁོ་རའི་ནུས་པ་གཟུགས་པོའི་ནུས་པ་ལ་གཞི་བཞག་བྱས་ཆགས་ཡོང་གི་ཡོད། བྱས་ཙང་ག་རེ་ཟེར་གྱི་ཡོད་ཟེར་ན་ད་ཨ་མི་རི་ཀ་གི་འཕྲོད་བསྟེན་ལས་ཁུངས་ནས་ག་རེ་ཟེར་གྱི་ཡོད་ཟེར་ན་ཨ་མི་རི་ཀ་ནང་ལོགས་ལ་ཡ་རྒན་པ་ཨ་ནི་སྔ་ཕྱི་གཅིག་ལ་ཡ་ཆམ་པ་སྔོན་འགོག་བྱེད་ཡ་ཡག་ཤོས་དེ་སྤུ་གུ་ཆུང་ཆུང་བསླབ་གྲྭ་འགྲོ་མཁན་སྤུ་གུ་ཆུང་ཆུང་ཚོ་ལ་ཡ་ཆམ་པ་མ་འགོས་ཡ་སྔོན་འགོག་གི

དེ་ཡིན་དུས་ཀ་ནས་དེ་མེད་པར་བྱེད། དེ་མེད་དུས་ཀ་ནས་ཨ་དེ་སྤུ་གུ་ཆུང་ཆུང་དེ་ག་དེ་སྤུ་གུ་ཕར་ཚུར་འཐམ་ཡག་དང་རྩེད་མོ་རྩེ་དུས་ཀ་ནས་ལག་པ་འཆང་དེ་ག་ག་ཆུང་མོ་ཆུང་བྱེད་དུས་ཀ་ནས་དེ་ཡི་ཆམ་པ་དེ་འགོས་ཡག་དང་ཁྱབ་སྤེལ་འགྲོ་ཡ་ལ་ཞེ་དྲག་མགྱོགས་པོ་ཡོད་རེད་ད་དེ་ཡིན་དུས་ཀ་ནས་དམིགས་བསལ་གྱི་བསླབ་གྲྭ་ལ་ཡ་ཆམ་པའི་དུས་ཚོད་ལ་ཡ་ད་ཉི་མ་ཡིན་ན་ཆམ་པའི་དུས་ཚོད་ལ་དགེ་རྒན་དང་བཅས་བཅས་ཀྱི་བསླབ་གྲྭ་ལ་ཡོད་པའི་འཕྲོད་བསྟེན་ལས་ཀ་བྱེད་མཁན་དེ་ཚོས་སྤུ་གུ་ལ་ཡ་ཅིག་ཆམ་པ་སྔོན་འགོག་བྱེད་ཡག་ལ་ཡ་ཅིག་ལག་པ་འཁྲུ་དགོས་རེད་ཟེར་གཏོད་ཀ་ཨ་ནི་ཅིག

མཐོན་མའི་མང་པོ་འགྲོ་གོ་རེད་བ། མཐོན་མའི་འགྲོ་དུས་དེ་ནི་དམིགས་བསལ་གྱི་ད་ལྡི་ཀི་རི་སན་ཏི་ཀི་རེ་བཅུ་ཙམ་ཅིག་ཐལ་མའི་ཡང་མ་མང་པོ་འགྲོ་དུས་ཀ་ནས་དེ་འདྲའི་ཕྱིན་པ་ཡིན་ན་དེའི་གཟུགས་སྐུའི་ནང་ལོགས་ལ་ལུས་ཟུངས་མ་ལག་དང་དེ་མིན་གྱི་གཟུགས་སྐུའི་སྔོན་འགོག་བྱེད་མཁན་གྱི་ལས་ཀ་བྱེད་ཡ་མང་པོ་བྱེད་ལ་ཡ་དལ་བར་འགྲོ་གོ་རེད་དལ་བར་ཕྱིན་པའི་རྐྱེན་གྱིས་ཨ་ནི་གཟུགས་སྐུའི་ནང་ལོགས་ལ་ཡ་ནམ་རྒྱུན་གྱི་ང་ཚོ་ཅིག་ལུས་ཟུངས་མ་ལག་ལས་ཀ་བྱེད་ཡ་དེ་ག་ལ་དལ་བར་ཕྱིན་པའི་རྐྱེན་གྱིས་ཨ་ནི། ཁྱིམ་པ་དག་ཨ་ནི་འདི་ཡིས་ཨ་ནི་འཆམ་པོ་སྒོ་ཡག་འདིས་སྒོ་ཡག་འདི་ལས་ལྷག་འགྲོ་གོ་རེད་ཅི་ལྟར་ད་ལྟ་འཆམ་པོ་སྒོ་ཡག་མེད་པོ་འདུག་ཡ་འདི་གཡས་དགོན་མེད་ལ་མེད་པོ་འདུག་ཡོད་ཡོད་པོ་རེད་ད་ཡིན་ནའི་དགུན་ཁའི་དུས་ཚོད་ལ་ཡ་སོ་སོའི་ལུས་སུ་མ་ལོན་གི་ནུས་པ་འདི་ཁོ་མ་ཉམས་པ་དང་ཨ་ནི་མིའི་བྱེད་སྟངས་ཆུ་ལོག་ཆ་མི་མང་ཆ་ནང་ལ་འཛུལ་ཨ་ནི་ཆུ་ལོག་གྲང་མོ་ཡོད་དུས་གང་གང་ནང་ལ་འཛུལ་འདི་འདི་གོ་ནའི་འདིས་སྐྱེན་པའི་ནད་པོ་འདི་ནུས་པ་འདི་ཤེས་རུ་འགྲོ་གོ་རེད་ཨ་ནི་འདིས་མཆན་པས་ཨ་ནི་ན་ཚ་འགུལ་གོ་རེད་ཅི་ལྟར་གི་དབྱར་ཁ་ཡིན་ནའི་ནད་འབུ་འདི་ཡོད་རེད་དེ་དབྱར་ཁ་ཕལ་ཆེར་མི་མང་ཆེ་ཕྱི་ལོགས་འགྲོ་གོ་རེད་བ། ཕྱི་ལོགས་འགྲོ་དུས་མར་ཁྱབ་དེ་དུས་ཀ་ནས་ནད་འབུ་གི་ན་ཚ་གཅིག་གི་དེ་དག་ཨ་ད་ག་ནང་བཞིན་དབྱར་ཁ་ལ་ཡ། མིའི་ལུས་ཟུངས་ནང་བུ་ཚ་གྲང་གོ་གཅིག་པ་རེ་བསྡད་དུས་ཀ་ནས་ཚ་གྲང་དེ་གཅིག་གི་གྲང་མོ་དང་ཚ་བོ་ཞེ་དྲག་མེད་དུས་གཅིག་དང་རེ་བསྡད་དུས་ཀ་ནས་ལུས་ཟུངས་མ་ལག་དང་གཟུགས་པོའི་ནང་གི་གཅིག་ན་ཚ་སྔོན་འགོག་བྱེད་ཀྱི་ལས་ཀ་བྱེད་སྟངས་འདི་ཐག་པ་གཅིག་པོ་ཏག་ཏག་རེ་བྱེད་འདུག་འདིས་སྔོན་འགོག་བྱེད་པའི་རྐྱེན་གྱིས་ནད་འབུ་དེའི་ནུས་པ་དེ་གོང་འཕེལ་འགྲོ་མ་ཐུབ་པ་དང་སོ་སོའི་ལུས་ཟུངས་མ་ལག་གི་ནུས་པ་དེ་གས་ཏག་ཏག་ཡོད་པ་བཅས་རྐྱེན་གྱིས་ན་ཚ་དེ་ཡོང་ཐུབ་ཀྱི་ཡོད་མ་ད་ལྟ་གཞི་རྩ།
འཇམ་དབྱངས་ལགས་ཀྱིས་འདི་གསུང་གི་འདུག་ག་གཟུགས་པོའི་ཚ་ཚད་འདི་ཏག་ཏག་ཅིག་བསྡད་པ་ཡིན་ན་ཆམ་པའི་རིགས།

སྤྱིར་བཏང། ཚ་གྲང་དེ་གའི་གཅིག་གི་གནམ་གཤིས། ཚ་གྲང་ཡང་མ་གྲང་ངར་གྱི་ནམ་དུས་སུ། དེའི་ནམ་དུས་ལ་ཡིན་དུས་ཀ་ནས་ནམ་རྒྱུན་ནས་དོ་སྣང་སྔོན་འགོག་དེ་ཡག་ཤོས་དེ་ག་ནང་སོང་ན། ཞལ་ལག་དེ་བཅུད་དང་ལྡན་པ་མཆོད་དགོས་ཡ། ད་ག་ནང་བཞིན་གྱི་གཉིད་དེ་ཚད་དང་ལྡན་པ་ཁུག་གནང་དགོས་ཡ། ད་ག་ནང་བཞིན་ནམ་རྒྱུན་སོ་སོའི་ཕྱག་ལས་དང་དེ་འདྲའི་ཐོག་ནས་སེམས་ལ་དངངས་སྐྲག་དང་དེ་འདྲ་ཡོད་པ་ཡིན་ན་འདི་གས་འདི་མར་བཅག་ཡག་གི་ཐོག་ནས་འབད་བརྩོན་གནང་ཐུབ་པ་ཡིན་ན། ཆམ་པ་རྒྱབ་ཡག་ལ་སྔོན་འགོག་ཞེ་དྲག་ཕན་གྱི་འདུག། ཨོའོ་ལགས་སོ།
ད་ད་ལྟ་གཞི་རྩ། ང་ཚོའི་ལེ་ཚན་ནང་གཙོ་བོ་འདི་གནམ་གཤིས་གྲང་རུ་ཕྱིན་པའི་སྐབས་ལ་ཆམ་པའི་རིམས་ནད་འདི་ཚོ་ཕོག་ཡ་ད་འདི་ཚོ་ཉེན་ཁ་ཆེ་ཡོད་དུས་འདི་གས་ཀྱི་སྔོན་འགོག་དང་རྒྱུན་དུ་ནས་དོ་སྣང་ཞུ་ཕྱོགས་ད་འདིའི་སྐོར་ལ་གླེང་བ་ཡིན་དུས་ཡང་མུ་མཐུད་བྱས་ང་ཚོ་འཇམ་དབྱངས་ལགས་ཀྱིས་སྤྱིར་བཏང་ཆམ་པའི་རིགས་དང་ཡང་ཆམ་པའི་རིམས་ནད་ཞུ་ཡ་འདི་མང་ཆེ་དེ་ཕར་ཚུར་འགོས་འགྲོ་ཡ་དེ་ཡིན་དུས་ཀ་ནས་འདི་གས་ལ་དམིགས་བསལ་གྱི་དོ་སྣང་དང་ཡང་ནད་རྟགས་འདི་ཚོ་རང་ལ་དཔག་གས་ཨ་ནི་ང་རང་ཚོ་མི་སྒེར་སོ་སོ་སོའི་ངོས་ནས་དོ་སྣང་བྱེད་དགོས་ཡ་ར་ག་རེ་ཡོད་རེད་ལགས། ལགས་ད་དེ་ངས་འདིའི་ཁོག་ལ་ཡ་ཨ་ལས་ངས་ངས་འདི་ཅིག་ཞུ་འོ་བསམ། ཆམ་པ་དང། ནམ་རྒྱུན་ཆམ་པའི་བར་ལ་ཡ་ཅིག་དབྱེ་བ་རེ་ཅིག་བཟོ་བཅོས་བྱེད་ཡ་ཅིག་འགྲེལ་བརྗོད་ཞུ་གི་ཡིན། ཧུང་ཧུང་ཞུས་ཙང་བདག་རང་ལོང་འདི་གཉིས་ཀྱི་ནད་རྟགས་བར་ལ་དབྱེ་བ་ད་ལྟ་གོང་ལ་ང་ཚོ་ཁོ་བིད་བཅུ་དགུའི་ཏོག་དབྱིབས་ནད་འབུ་འདིའི་རིམས་ནད་དང་ཆམ་པའི་རིགས་ཡང་ཆམ་རིམས་འདི་གས་ཀྱི་ཁྱད་པར་དེ་གསུངས་སོང་ད་ད་ལྟ་ཡང་ལོང་ཆམ་པའི་ན་ཚ་རང་དང་ཨ་ནི་ཡང་ཆམ་རིམས་ད་ཕར་ཚུར་འགོས་འགྲོ་ཡག་གི་ཆམ་པ་བྱས་ར་བ་འདི་གཉིས་ཀྱི་ཁྱད་པར་ཆེ་ཤོས་དེ་ཡང་ག་འདྲ་རེ་ཅིག་བྱེད་ཀྱི་ཡོད་ན།
ལགས་ད་ག་རང་ཞུ་ཆོག་ཅིང། དཔེར་ན་ཆ་བཞག་ན་ཆམ་རིམས་དང་ཆམ་པའི་སྐོར་ལ་ཡང། ཁྱད་པར་ག་རེ་ཡོད་རེད་རྟགས་མཚན་རེ་སྟེ་ཁྱད་པར་ག་རེ་ཡོད་རེད་ཞུས་པ་ན། དཔེར་ན། ཆམ་རིམས་ན་གི་ཡོད་ན་རྟགས་མཚན་དེ། ཧོབ་ཏེ་ཁ་ལ་ཡོང་གི་རེད། ནམ་རྒྱུན་གྱི་ཆམ་པ་ཡིན་ན་ཁོ་ག་ལེར་རྟགས་མཚན་དེ་ག་ལེ་ག་ལེ་དོན་ཡོང་གི་རེད། ཆམ་རིམས་ཡིན་ན། ཧབ་སྦྲིད་རྒྱག་ཡ་དེ། ཏོག་ཙམ་ཉུང་ཤས་འདྲ་བོ་རེད། ཡིན་ནའི་ནམ་རྒྱུན་ཆམ་པ་ཡིན་ན།

ལོང། ཧ་ཅང་རྟགས་མཚན་ཡོད་ན་མ་ནི་གཅིག་བསྡུས་ཏེ་ཐང་ཆད་ཡ་ཆད། དེ་ཡིན་ནའི་ནམ་རྒྱུན་ཆམ་པ་འདི་ལ་ཡ་དེ་ཐང་ཆད་ཡ་དེ་ཉུང་ཤས་རེད་བ། འདི་ཡང་ཐང་ཆད་ན་དེ་སྐད་ཅིག་ལ་ཡ་དེ་ཡོད་རེད་ནམ་རྒྱུན་ནས་སོ་སོའི་གཟུགས་པོ་དེ་གཅོང་པོ་བྱས། ཨ་ནི་ཟུངས་ཁྲག་དེ་དེ་ཉུང་ཉུང་ཡིན་པ་ཡིན་ན

ཚང་མ་ལ་སྤྱི་ཡོངས་ཐོག་ནས་ཞུ་གི་ཡོད་པ། སྤྱི་ཡོངས་ཀྱི་ནད་རྟགས་དེ་གའི་གསུང་གི་ཡོད་རེད། བྱས་ཙང་འཇམ་དབྱངས་ལགས་ད། གལ་ཆེ་ཤོས་དེ་ཆམ་པའི་ན་ཚ་ཡིན་ནའི་རེད་ཆམ་པའི་རིམས་ནད་ཡིན་ནའི་རེད་ནམ་དུས་ཀྱི་ཆམ་པ་ཡིན་ནའི་རེད་དེ་གའི་ཚང་མ་ད་སྔོན་འགོག་དེ་གལ་ཆེ་ཤོས་གཅིག་ཡིན་དུས་ཨ་ནི་ང་ཚོ་ཡང་ཆམ་པའི་ན་ཚའི་རིགས་དེ་གའི་ལ་སྔོན་འགོག་བྱེད་སྟངས་དང་ད་དེ་གས་ཀྱི་གནད་དོན་གཅིག་གོང་ནས་བཀའ་མོལ་གནང་ལོག་ལ་བྱུང་སོང་ད་ང་རང་ཚོའི་ནི། འཚོ་བའི་གོམས་གཤིས་དེ་འགྱུར་བ་གཅིག་གཏོང་དགོས་ཀྱི་ཡོད་རེད་ཨ་ནི། རྒྱུན་དུ་མཆོད་ཡག་གི་ཞལ་ལག་དང་དེ་གས་ལ་ཐུགས་སྣང་གི་ཐོག་ནས་བཅུད་ཡོད་པ་དང་དེའི་ཐོག་ནས་འབད་བརྩོན་གཅིག་གནང་དགོས་ཀྱི་ཡོད་རེད་བྱས་ཙང་ད་འཇམ་དབྱངས་ལགས་ཡིན་པ་ཡིན་ན་དེ་གས་གི་ཐོག་ལ་ད་ཆེད་ལས་པ་རང་གཅིག་ཆགས་གནང་གི་ཡོད་དུས་ཨ་ནི་ང་ཚོ་ཡང་ལམ་སྟོན་གཅིག་གནང་རོགས་གནང་ཞུ་གི་ཡིན།
ལགས་ད་ག་རང་དང་པོ་དང་པོ་དེ

ཞལ་ལག་མཆོད་ཡ་སྦྱོར་བ། ལགས་འོ། ཞལ་ལག་མཆོད་ཡ་དེ་ནམ་རྒྱུན་གྱི་ཞལ་ལག་ནང་བཞིན་མ་མཆོད་པར་བྱས། ཧུ་ཧུ། ཞལ་ལག་དེ་ཉུང་ངུར་བཏང་ན། ཞལ་ལག་དེ་ཉུང་ངུར་བཏང་ན་བྱས། ནལ་བུ་དེ་ལ་ལྟོ་ག་དང་ག་རེ་བྱས་ནས་ཞུ་གི་ཡོད་ཟེར་ན། ཞལ་ལག་མཆོད་ཡ་དེ་དཔེར་ན་ཆ་བཞག་ན་སྒྲོལ་དཀར་ལགས་འདྲ་བ་ཆམ་པ་བསྐྱོན་པ་ཡིན་ན། ཆམ་པ་བསྐྱོན་པ་ཡིན་ན་མི་མང་ཆེ་ལ་ཞལ་ལག་དང་ག་བརླག་འགྲོ་གི་རེད། ཀུ་རེ། གཟུགས་སྐུའི་ཆོས་ཉིད་ཟེར་དགོས་པས་ཟུར་འགོད་སྔོན་འགོག་གི་ལས་ཀ་ཟུར་འདི་རེད་ཆམ་པ་དེ་སྐྱོན་པའི་ནི་མི་མང་ཆེ་གི་ཞལ་ལག་གི་ཐང་ཀ་སྟེ་སླ་དྲོ་འདི་གར་བྱས་ནི་ཅི་བྱེད་བར་ཟེར་ནི་ཟུར་འགོད་གར་འཇོག་ཟེར་ན་ཞལ་ལག་ནམ་རྒྱུན་ཉམས་ཤུགས་ཆེ་བས་ནི་ཟུར་འགོད་ནང་ལ་ཞལ་ལག་ནང་ཡོང་པའི་ད་ཞལ་ལག་གི་བཅོས་རིགས་ད་ག་ནང་བཞིན་ཞལ་ལག་ནས་མ་སྤྲོས་པའི་ད་འབུ་སྲིན་ད་ཅིག་ཡོག་རོ་བྷའི་རེ་ས་བེ་ཀེ་རེ་ཡི་གེ་ལི་ཡ་སྔོན་འགོག་བྱེད་ཡ་ཆེད་དུ་ཟུར་འགོད་ལས་ཀ་བྱེད་དགོས་རེད། འདི་གི་ལས་ཀ་བྱེད་པའི་རྐྱེན་གྱི་ཟུར་འགོད་སྔོན་འགོག་ད་ཟུར་འགོད་དྲག་ཡ་གི་ལས་ཀ་བྱེད་ཡ་འདི་ནུས་པ་ཉུང་ངུ་འགྲོ་དགོས་རེད་འདི་ཡིན་དུས་ཁ་ནས་འདིའི་ཁ་ཐུག་ལས་ཞལ་ལག་མཆོད་ཡག་དེ་ཉུང་རུ་ཞིག་བཏང་གནང་ཐུབ་པ་ད་བྱུང་ན། དེའི་ཁ་ཐུག་དེ་ཡག་ཤོས་དེ་དཔེར་ན་ཆ་བཞག་ན་ཞལ་ལག་དེ་ཉུང་རུ་བཏང་གནང་བ་ཡིན་ན། གཟུགས་པོའི་ནང་ལ་ང་ཚོ་ལུས་ཟུངས་མ་ལུས་དང་གཟུགས་པོ་དྲག་ཡག་གི་ཨ་ནི་གཟུགས་པོའི་ནང་རྫས་ཟེར་དགོས་རེད་པ་ནུས་པ་གཅིག་ཡོད་རེད་པ་ནུས་པ་དེ་ག་དེ་ག་རེ་བྱེད་ཀྱི་ཡོད་རེད་ཞུས་པ་ཡིན་ན་ནུས་པ་དེ་ག་དེས་གཟུགས་པོའི་ནང་གི་ན་ཚ་ཡོང་མཁན་གྱི་དམིགས་བསལ་གྱི་ད་འབུ་སྲིན་ཟེར་དགོས་རེད་པ།

སློབ་མ་བཅུ་གོ་ཆོད་ཅེས་དེ་ལ་མ་མཆོད་གནང་བ་ཡིན་ན་དེས་ག་རེ་བྱེད་ཡོང་ཟེར་ན། ང་ཚོའི་གཟུགས་སྐུའི་ནང་ལ་ཡང་ནུས་པ་གོང་འཕེལ་བཏང་ཡས་ཀྱི་རྫས་གཅིག་ཡོད་རེད་པ་ད་རྫས་དེ་ངས་ཚིག་ཞུས་པ་ཡིན་ན Human Growth Hormone ཟེར་གྱི་རེད་ལོ་ཆུང་ཆུང་ཡོད་དུས་ཀྱི་ང་ཚོའི་གཟུགས་སྐུའི་ནང་ལ་ནུས་པ་ཡར་སྐྱེད་ཡོང་མཁན་གྱི་རྫས་གཅིག་ཡོད་རེད་པ Human Growth Hormone ཟེར་གྱི་རེད། དེ་ཡིས་ཞལ་ལག་མཆོད་ཡག་ཉུང་བར་བཏང་བྱས་དམིགས་བསལ་གྱིས་དེའི་ཁ་ཐུག་དེ་རློན་པ་གཅིག་པོ་ཆུ་གཅིག་པོ་ཆུ་དེ་མིན་ན་ཐང soup soup འདུག་ག། རུས་ཐང། རུས་ཐང་ཡིན་ནའི་རེད་ད་ག་ནང་ཆུ་ཆུ་ཡིན་ནའི་ཅིག་ཆུ་རློན་པ་གཅིག་པོ་མཆོད་བྱས་ཆུ་ཚོད་ཉི་ཤུ་རྩ་བཞི་ཞལ་ལག་མཆོད་ཡག་གི་མཚམས་བཞག་བྱས་རློན་པ་གཅིག་པོ་མཆོད་པ་ཡིན་ན་འདི་ཡིས་ང་ཚོའི་གཟུགས་པོའི་ནང་གི་ནུས་པ་གོང་འཕེལ་གཏོང་གི Human Growth Hormone ཟེར་ནས་དེའི་ནུས་པ་བརྒྱ་ཆ་སྟོང་ཕྲག་གཉིས་ཡར་འཕར་འདུག་གོ། ལགས་སོ། Two Thousand། དེ་ཡར་འཕར་བའི་རྐྱེན་གྱིས་ན་ཚ་ལ་སྔོན་འགོག་བྱེད་ཡ་ད་ད་ག་ནང་བཞིན་གྱི་འདིས་ཨ་ནི་གཟུགས་སྐུའི་ནང་ལ་གཉན་ཁ་མར་བཅག་ན་ཚ་སྔོན་འགོག་བྱེད་ཡ་ཨ་ད་ག་ནང་བཞིན་ན་ཚ་དྲག་ཡ་ལ་ཕན་གྱི་ཡོད་རེད་དཔེར་ན་ཆ་བཞག་ན་ཐང་དེ་མཆོད་པ་ཡིན་ན་ཨ་ནི་ཐང་ནང་ལ་ཡ་ཁོ་རའི་བཅུད་ཡོད་རེད་པ་ད་མ་གཞི་དེའི་དུས་ཚོད་ལ་ངས་ཞུ་ཞུ་གི་ཡིན་རོགས་ཐོག་ལ་ཡ་ཨ་ད་ག་ནང་བཞིན་དེའི་ཁ་ཐུག་ལ་ད་ཞལ་ལག་མཆོད་པ་ཡིན་ན་ང་ཚོའི་འབུ་སྲིན

ཅིག་གཙང་མ་ཡོད་རེད་པ། ད་ག་ནང་བཞིན་གྱི་ཆུའི་ནང་ལ་ཡ། Lemon Apple Cider ད་ག་ནང་བཞིན་སྨན་ཇ། ཨ་དེ་གས་ངས་རིམ་པས་ཞུ་གི་ཡིན་ད་བྱས་ཙང་རློན་པའི་རིགས་དེ་ཚད་དང་ལྡན་པ་མཆོད་ཐུབ་ན་འདིས་ག་རེ་བྱེད་པ་ཟེར་ན་རློན་པའི་རིགས་མཆོད་པའི་རྐྱེན་གྱིས་གཟུགས་སྐུའི་ནང་ལ་གཟུགས་སྐུ་གཙང་མ་བཟོ་ཡག་དང། ད་ག་ནང་བཞིན་གྱི་གཟུགས་སྐུའི་ནང་ལ་ཡོད་པའི་ད་ནད་འབུ་དེ་གས་དེ་གཅིག་གཟུགས་སྐུའི་ནང་ལ་མ། གཙང་མ་བཟོ་ཡག་དང། གཟུགས་སྐུའི་ནང་ལ་གཅིག་གི་ནད་འབུ་འདི་ག་ཡོད་པའི་རྐྱེན་གྱིས་གཅིག་གི་ན་ཚ་གཅིག tissue དང cell དེ་ཚོ་དྲག་ཡག་ལ་ཡ། གཙང་མ་བཟོ་ཐུབ་པ་ཡིན་ན་ཁོ་དྲག་ཡག་ལ་ཕན་གྱི་རེད་པ། བྱས་ཙང་འདི་གས་དེ་དྲག་ཡག་དང་གཙང་མ་བཟོ་ཡག་ལ་ཡིན་གཅིག་མིན་གཅིག་རློན་པའི་རིགས་དེ་ཚད་དང་ལྡན་པ་མཆོད་དགོས་ད་རློན་པ་ག་རེ་ག་རེ་མཆོད་ན་ག་རེ་ཡོད་རེད་ཞུས་པ་ཡིན་ན་ཆུའི་ནང་ལ་ཡ apple cider vinegar ཟེར་དེ་ཏོག་ཙམ་བླུགས་བྱས། ཁོ་ཡང་སེ་ཡང་སེ་མཆོད་ཐུབ་པ་ཡིན་ན་ཡག་པོ་ཡོད་པ་ད་ག་ནང་བཞིན་གྱི་ད་འདི་འདུག་ཨོ། ཀུ་ཤུས་བཟོས་པའི་ཚུའུ་དེ་ཆགས་ཀྱི་ཡོད་རེད་སྐྱུར་གྱི་རིགས་དེ་རེད་རེད་རེད་ལོང། ལོང་ད་ག་རང་འདི་ད་ག་བྱས་རང་འདི་བྱས་ནས lemon ད་ག་ནང་བཞིན་འདུག་ལོང་ཧི་ཧི། འདི་བྱས་ཨ་ནི་ད་ག་ནང་བཞིན་ང་ཚོས་ད་སྨན་རྩིས་ཁང་ནས་ཡོད་པའི་སྨན་ཇ་དེ་འདྲས་མང་པོ་འདུག་ག།
འདུག་འདུག་འདུག་སྨན་ལོང། ཇ་སྨན་ཇའི་རིགས་དེ་གས་ད་ཨ་ནི་ད་ག་ནང་བཞིན་གྱི་ཞེ་དྲག་ཁའི་མེ་ནས་སྒ་སྨུག་གི་ཇ་ཨ་ནི་དེ་མིན་གྱི་སྨན་ཇའི་ར་དེ་འདྲས་སྨན་རྩིས་ཁང་དང་དེ་མིན་གྱི་ཡང་སྨན་ཇའི་རས་དང་ད་ཚོང་ཁང་གཅིག་ཟས་སྤྱོད་ཀྱི་ཚོང་ཁང་དེ་ན་མཆོད་གནང་བ་ཡིན་ན་སྨན་ཇ་སྨན་གྱི་ཇ་དེ་འདྲ་མང་པོ་ཡོད་དེ་འདྲའི་མཆོད་གནང་ཐུབ་པ་ཡིན་ན་འདི་གའི་འདི་ཨ་ནི་གཟུགས་སྐུའི་ནང་ལ་ཡོད་པའི་ན་ཚ་དམིགས་བསལ་གྱི་ཆམ་པ་དང་ཆམ་པའི་རིམས་ཆམ་རིམས་སྤྱི་ཡོངས་ནས་ཀྱི virus bacteria fungus འདི་གའི་འདི་ནུས་པ་གོང་འཕེལ་གཏོང་ཡག་བཀག་བྱས་འདི་གའི་འདི་ནུས་པ་འདི་ཉམས་བཅུག་ཡག་དང་འདི་གའི་འདི་ཉམས་བཅུག་པའི་རྐྱེན་གྱིས་ཨ་ནི་གཟུགས་སྐུའི་ནང་ལ་གཉན་ཁ་ཉུང་འགྲོ་ཡ་གཉན་ཁ་ཉུང་འགྲོ་བའི་རྐྱེན་གྱིས་ངས་ཁ་སང་ཉིན་མ་ཞུས་པ་བཞིན། གཟུགས་སྐུའི་ནང་ནས་བཟོ་ཡག་གི་རིན་ཆེན་གྱི་རིགས glutathione ཟེར་ཞུ་ཡག་རྫས་དེ་མང་ཕྱིན་པའི་རྐྱེན་གྱིས་ཨ་ནི་གཟུགས་སྐུ་གཟུགས་སྐུ་དྲག་ཡག་དང་དེ་གར་ཕན་གྱི་ཡོད་པ་དང་ད་ག་ནང་བཞིན་གྱི lemon འདུག་ག་ཆུ་དྲོད་འཇམ་ནང་བླུགས་བྱས་ཁོ་ཡང་སེ་མཆོད་གནང་ཐུབ་པ་ཡིན་ན་འདི་ཡིས་ཨ་ནི་ཆམ་པ་དྲག་ཡག་དང་ཆམ་རིམས་དྲག་ཡག་ལ་ཞེ་དྲག་ཕན་གྱི་རེད་ཨ་ནི་དམིགས་བསལ་གྱིས་འདི་ན་ངས་ད་གིན་ནས་ཞུས་པ་ནང་བཞིན་ད་ལྟ་འདིའི་རིགས་ཐང་དེ་སྔོན་འགོག་གི་ནུས་པ་ཡོད་རེད་པས་ལགས། ཡོད་རེད་ཡོད་རེད་ཡོད་རེད་དཔེར་ན་ཆ་བཞག་ན lemon གཅིག་ཐང་མཆོད་གནང་ཐུབ་པ་ཡིན་ན་ལས་སྨོན་འདིའི་ཆོས་རྣམས་བློ་བྱས་ཡང་སྲིད་ཆོས་རྣམ་པ་ཡིན་ན། འདི་ཆོས་ཤེས་རིག་ལ་ཡང་ལས་སྨོན་སྐྱུར་མོ་འདི་གར་བགྱི་བ་སུན་ཞལ་ལ་བརྗོད་མོ་བརྗོད་བྱས་ལ་ཁོ་ལས་ཕན་གི་རེད་ད་ག་ནང་བཞིན་གི་ངོ་ཚ་གཟུགས་སྐུ་པད་འདི་དེ་གི་རེད། ལས་སྨོན་ཆོས་རྣམས་བློ་བྱས་ཆེ་བ་ནི་གཟུགས་སྐུ་དེ་བྱུང་སྲིད་སྲིད་རེད་དེ་གི་རེད། འདི་ནམ་རྒྱུན་གཅིག་གི་ནང་དང་དེ་མིན་གི་གཞན་པ་ཁས་མ་བཅོལ་ལས་སྨོན་རང་ཆོས་ཞུ་མོ་ད་ལྟ་འདིའི་སྐོར་ལ་ཡང་མི་སུམ་བརྒྱ་ཙི་ལ་ཞིབ་འཇུག་བྱེད་དུས་ག་ནས་ལེ་མོན་མཆོད་བཅས། ཨ་ནི་མི་ཡི་ན་ཚ་དྲག་ཡག་འདི། བརྒྱ་ཆ་བདུན་ཅུ་བདུན་གསུམ་གྱིས་ཅིག།
ཨའོ་ཨོ་མང་པོ་རེད་བརྒྱ་ཆ་བདུན་ཅུ་སོང་དུས། ལོ། དེ་ན་བརྒྱ་ཆ་བདུན་ཅུ་དོན་གསུམ་གྱིས་ཅིག་འདི་ནུས་པ་ཐོན་ཤག་དེ་ཡིན་དུས་ཀ་ནས་ཆ་ཚང་མི་སུམ་བརྒྱ་ནས་བརྒྱ་ཆ་བདུན་ཅུ་དོན་གསུམ་གྱི་ལ་ཡ་ནུས་པ་ཐོན་གྱི་དུས་ཀ་ནས་དེ་ཡིན་གཅིག་མིན་གཅིག་གི་དེ་འདྲའི་ཐོག་ལ་དོ་སྣང་གནང་ཐུབ་ཡིན་ཕན་གྱི་ཡོད་པ་འདྲ། ཨ་ནི་དམིགས་བསལ་ངས་དགའ་ཤོག་འདིའི་ཁ་ཐུག་དེ། ཐང་མཆོད་གནང་ཐུབ་ན་བཟུ་བའི་བ། ད། ཁུ་བ་གི་རིགས། ལོ། ཁུ་བ་གི་རིགས་དམིགས་བསལ་གྱི་ཁུ་བ་གི་རིགས་ནང་ལ་ཡ། བཙོང་དང་སྒོག་པ་བླུགས་གནང་བྱས་མཆོད་གནང་ཐུབ་པ་ཡིན་ན། འདིའི་ནང་ལ་ཐང་ནང་ལ་ག་རེ་ཡོད་ཟེར་ན། ཁོ་རའི་ནང་ལ་བཅུད་གཅིག་ག་རེ་ཡོད་ཟེར་ན Proline དང Glycine ཟེར་ཅིག་ཡོད་འདིའི་བཅུད་དེ་གཉིས་ཀྱིས་གཟུགས་པོའི་ནང་ལ་ཡང་དང་གཟུགས་པོའི་ནང་ལ་ནད་འབུ་དེ་གའི་གི་ནུས་པ་མར་བཅག་ཡ་དང་ད་ག་ནང་བཞིན་གྱི་གཉན་ཁ་དེ་མར་བཅག་གོ་འདི་བཅག་པའི་ནང་བཞིན་གྱི་ཡང་འདིའི་ནང་ལ་ཟས་བཅུད་གཞན་པ་གཅིག་ག་རེ་ཡོད་ཟེར་ན Potassium དང Magnesium ཟེར་ཟས་བཅུད་གཉིས་ཡོད། བཅུད་གཉིས། དེས་ག་ཟེར་ནི་གཟུགས་པོའི་ཨ་ནི་གཅིག Muscle དེ་ག་དང་ཨ་ནི་རུས་ཁོག་དེ་ག་ལ་ཡ་ན་ཟུག་དང་དེ་ག་དེ་མར་བཅག་ག་ཟེར་ལྷོད་པོ་བྱེད་གོ་ལྷོད་པོ་བྱས་པའི་རྐྱེན་གྱིས་ན་ཟུག་དེ་ཉུང་འགྲོ་གོ། བྱས་ཙང་རློན་པའི་རིགས་དེ་ཚད་དེ་ལྡན་པའི་མཆོད་དགོས་ཡ་དང་ཨ་ནི་ད་ག་ནང་བཞིན་གྱི་ཡང་རིམ་པ་གསུམ་པོ་དེ་ལ་ཡ་རྩི་ཤིང་གཟུགས་དང་ཏ Plant ཨ་ནི་སྨན་རྩ

ག་ལ་ག་ཚོད་ཡོད་པ་དེ་ཨ་མི་རི་ཀ་ལ་ཡང་ད་ག་ཚོད་ཀྱི་དེ་ཡོད་མ་རེད་ཡུ་རོབ་ནང་ལ་ཡང་དར་སྲོལ་ཞེ་དྲག་ཡོད་དར་སྲོལ་ཡོད་པ་མ་ཚད་དེ་སྨན་ཁང་ནང་ལ་ཡང་སྨན་ནང་བཞིན་བྱས་ནས་ཆམ་རིམས་ལ་ན་ཚ་དེ་འདྲ་ཡིན་པ་ཡིན་ན་རེ་བ་ཡོད་རྒྱུ་དེ་སྨན་རྩ་དང་རྩི་ཤིང་རང་སྤྲད་བྱས་དེ་བྱེད་དགོས་བཅོས་ཐབས་བྱེད་ཀྱི་ཡོད་རེད་དེ་ཡུ་རོབ་ལ་ཡང་དར་སྲོལ་ཆེན་པོ་ཡོད་དུས་ག་ནས་དེ་སྨན་རང་གི་ཁོངས་བཏང་བྱས་ཁོ་ཚོས་དེ་བྱེད་ཀྱི་ཡོད་རེད་དེ་ཡིན་དུས་དེ་ཕན་ཡོན་ཞེ་དྲག་ཡོད་རེད་བ། ད་དེ་གས་དེ

ཨ་ནི་ཞལ་ལག་ནང་ལ་ཡིན་ན་དམིགས་བསལ་གྱི་ཐང་འདྲ་བོ་དང་རློན་པའི་རིགས་ནང་ལ་ཡང་སྒོག་པ་དང་བཙོང་དེ་མང་ཙམ་བླུགས་བྱས་ཨ་ནི་ཡང་རློན་པ་བཟོས་བྱས་དེ་མཆོད་གནང་ཐུབ་པ་ཡིན་ན་སྒོག་པ་དང་བཙོང་ནང་ལ་ག་རེ་ཡོད་རེད་ཟེར་ན་ཁོ་རའི་ནང་ལ་ཡ་བཅུད་ཟས་བཅུད་དམིགས་བསལ་གྱི Allicin Allicin ནང་ལོགས་ལ་ཡང་རྫས་ག་རེ་སོགས་ཀྱི Sulfur ཟེར་མཁན་ཡོད་རེད Sulfur ཟེར་མཁན་དེས་གཟུགས་པོའི་ནང་ལ་གཉན་ཁ་མི་དུས་ག་ནས་དྲག་ཡག་དང་ཨ་ནི་ཡང་གཅིག་ནད་འབུ་དེ་གའི་སྔོན་འགོག་ལ

སྣུམ་འདི་འདྲའི་སྣུམ་གྱི་བཅུད་འདི་འདྲའི་སྣུམ་བཅུད་ཡོད་པ་འདི་འདྲ་ཁ་ཤས་ཨ་ནི་གཅིག་གིས་རླུང་སྲང་ཀ་ཡ་ན་འདི་འདྲའི་བདག་པོ་གནང་ཐུབ་པ་ཡིན་ན། འདིས་ཨ་ནི་ཆམ་པ་ནས་ཡོང་པའི་ནད་འབུ་འདི་གའི་སྔོན་འགོག་དང་ཨ་ནི་ད་ག་ནང་བཞིན་གཟུགས་པོ་ལྷོད་ལྷོད་བྱས། གཟུགས་པོའི་གཉན་ཁ་མར་བཅག་པའི་རྐྱེན་གྱིས་ཨ་ནི་ན་ཚ་དྲག་ཡ་དང་ད་ག་ནང་བཞིན་གྱི་གཟུགས་པོ་གཉན་ཁ་དང་གཟུགས་པོ་ལྷོད་ལྷོད་བྱུང་པའི་བྱུང་པའི་རྐྱེན་གྱིས་ང་ཚོའི་ལུས་ཟུངས་མ་ལག་ནང་ལ་ལས་ཀ་བྱེད་མཁན་གྱི Killer cells ཟེར་མཁན་བྱུང་དུས་ཚོད་ཨ་ནི་ལས་ཀ་བྱེད་སྟངས་བྱེད་ལུགས་སྐུ། ཚད་དེ་ལྡན་པ་དང། ད་ག་ནང་བཞིན་གྱི་གཟུགས་པོ་ལྷོད་ལྷོད་དང་གཉན་ཁ་མར་ཆག་པ་ཡིན་ན་ང་ཚོའི་གཟུགས་པོའི་ནང་ལ་ཡང Cortisol levels ནི་འདི་ཡ་མར་ཉུང་འགྲོ་འདི་གས་དེ་ཉུང་ངུ་ཕྱིན་པ་ཡིན་ན་ཨ་ནི་འདི་གས་ཀྱི་ཉུང་ངུ་ཕྱིན་པའི་རྐྱེན་གྱིས་ན་ཚ་གཞན་པ་མ་འཁྲིས་མ་ཡོང་དང་མ་ཡོང་པ་དང་ད་ག་ནང་བཞིན་གྱི་ཨ་ནི་ཆམ་པ་དང་ཆམ་རིམས་འདི་མགྱོགས་པོ་དྲག་ཡ་ལ་ཕན་ཡོན་ཞེ་དྲག་ཡོད་རེད་ད་འདི་གས་ནི་ནམ་རྒྱུན་ངས་རྟག་པར་ཞུ་བ་འདི་ཉི་མའི་མདངས་ནས་བྱུང་བའི། ཟས་ཀྱི་བཅུད Vitamin D སུ་དོན Vitamin D དེ། ཞེ་དྲག་གལ་ཆེན་པོ་ཡོད་རེད Vitamin D དེ་ངས་ཉི་མ་ནས་ཞུས་ག་རེ་ཞུས་ཟེར་ན། འདི་ཡིས་ང་ཚོའི་ལུས་སྲུང་མ་ལག་གི་ནུས་པ་དེ། ཚད་དེ་ལྡན་པ་ཡོང་ཡག་དང་ནུས་པ་གོང་འཕེལ་ནུས་པ་དེ་བེད་སྤྱོད་གཏང་དུས་ཀ་ནས་ཁོ་ལ་ཡ་དེ་བྱོས་བཀྲ་བཀའ་རྒྱ་དུ་མ་ཚུན་བཏང་གི་བར། དེ་ཟ་འདི་ཡིན་དུས་ཀ་ནས་ཉི་མའི་མདངས་དེ། བྱུང་ན་ནི་ཉི་མ་གཅིག་ལ་ཡ་སྐར་མ་བཅོ་ལྔ་དང་ཉི་ཤུ།

འདི་གསུང་གི་ཡོད་རེད་བ་དེ་དམིགས་བསལ་གྱི་ནུས་པ་དེ་ག་རེ་ཡོད་རེད་ལོ། དེ་རྐང་རེད་དེ་ཁོས Vitamin D དེ་གཟུགས་པོའི་ནང་ལ་འཇུ་ཡག་དང་ཁོའི་ནུས་པ་དེ་གོང་འཕེལ་བཏང་ཡག་ལ་ཕིན་གོ་ད་ཁོས་རོགས་པ་བྱེད་ངེས་རེད། ཁོ་མེད་པ་བྱས D Three ཁོ་རང་གཅིག་པོ་མཆོད་པ་ཡིན་ན་ཁོ་རང་ཁོ་རང་ནུས་པ་ག་ལ་ག་ཙམ་ཡོད་རེད། ད་ཡིན་ན་འདི K Two དེ་མཆོད་པ་ཡིན་ན་གཟུགས་པོའི་ནང་ལ་ད་ང་རང་ཚོ་མ་ད་འཇུ་ཡག་དང་ཁོའི་ནུས་པ་དེ་ཡག་པོ་ཡོང་ཡག་ལ་ཁོས་རོགས་པ་བྱེད་དགོས། དེ་ལྟར་འདིའི་ཡིན་གཅིག་མིན་གཅིག་སྨྱོ་འབོག་མང་ཆེ་བ Vitamin D Three ཡོད་ཅོག་ལ་ཡ་ད། ནམ་རྒྱུན་ནས་འདི་འདྲའི་སྐོར་ལ་ཞིབ་འཇུག་གནང་མཁན་ཡོད་ན K Two དེ་མང་ཆེ་རྣམས་ཡོད་རེད། ཨའོ། ཁ་ཤས་ལ་མེད་པ་ཡིན་ན་ཨ་ནི K Two ཡོད་པ་ཅིག་གཟིགས་བྱས་གནང་ཐུབ་པ་ཡིན་ན་ཨ་ནི་ཁོས་ད་ནུས་པ་གོང་འཕེལ་བཏང་སྟབས་ཞལ་ལག་མཆོད་པ་ཡིན་ནའི་རེད་ཟས་བཅུད་ཀྱི་རིགས་མཆོད་པ་ཡིན་ནའི་རེད་ཁོ་མ་གི་ནང་མཆོད་ཡག་གཅིག་པོ་མ་རེད་ལེ་ལེ་མ་གི་ནང་མཆོད་ནས་མ་གི་ནང་སླེབས་དུས་ཁོག་པའི་ནང་སླེབས་དུས་ཁོའི་ནུས་པ་དེ་ག་ཚོད་ཡག་པོ་ཡོང་ཡག་ལ་ལྟ་དེའི་སྐོར་བར། དེ་ལྟར་དེ་ཡིན་དུས་ཀྱི་ན D Three ལ K Two ཡོད་པ་དེ་མཆོད་ཐབས་གནང་ཐུབ་པ་ན་ཞེ་དྲག་གི་ནུས་པ་ཆེ་དང་ཡག་པོ་ཡོད་པ་དེ་ད Vitamin D དེ་ཡག་པོ་མཆོད་གནང་ཐུབ་པ་ན་ད་དེའི་ཁ་སང་ཉི་མ་ངས་ཞུས་པ་ནང་བཞིན་ད་རེས་ངས་རོབ་ཙམ་ཞུས་ན་བསམ། ད་དེའི་ལོའོ། གཟུགས་པོ་ཅིག་གི་གཉིད་ཁུག་ཡག་ཡག་པོ་ཡོད་ད་ག་ནང་བཞིན་གྱི་སྙིང་ག་ལྕགས་ཡག་ད་ག་ནང་བཞིན་གྱི་ཁྲག་ཤེད་ན་ཚ་ད།

ལུས་སྲུང་མ་ལག་དེ་གནས་ས་དེ་བརྒྱ་ཆ་དྲུག་ཅུ་རེ་ལྔ་དང་བདུན་ཅུ་བར་མ་གི་གནས་ཡོད། མ་གི་དེ་ཡག་པོ་གནས་སྟངས་ཡག་པོ་བྱུང་བ་ཡིན་ན་ཁོ་རང་བཞིན་གྱིས་ལུས་སྲུང་མ་ལག་ཡག་པོ་ཆགས་ཀྱི་ཡོད་པ་དང། ད་ག་ནང་བཞིན་ད་ད་ལྟ་གོང་ལ་ཡང་ལུས་སྲུང་ད་ཡག་པོ་ཅིག་དགོས་ཡག་དེའི་གནད་འགག་དང་ལུས་སྲུང་ཡག་པོ་མེད་པ་ཡིན་ན་ནི་ནད་གཞི་མང་པོ་ཅིག་འགོས་བདེ་པོ་ཅིག་ཆགས་ཀྱི་ཡོད་དུས་གོང་ལ་ནི་ཅིག Vitamin D གསུམ། འདི་ཡང་གཟུགས་པོའི་ནང་ལོགས་ལ་དགོས་ངེས་ཅིག་ཆགས་ཀྱི་ཡོད་པ་ངོ་སྤྲོད་གནང་སོང་ལ་འདི་དང་འབྲེལ་ཡོད་ཀྱི་ཐོག་ནས་མུ་མཐུད་ཅིག་བྱས་ད་འགོས་ནད་ཀྱི་རིགས་ག་འདྲས་ཅིག་ཡིན་པ་ཡིན་ནའི་ལས་གལ་ཆེ་ཤོས་དེ་ང་རང་ཚོ་རང་ཉིད་སོ་སོའི་ལུས་སྲུང་གི་གནས་སྟངས་ཡག་པོ་ཅིག་ཡོད་པ་ཡིན་ན་འགོས་ནད་ཀྱི་རིགས་དེ་ཨ་ནི་ཕོག་བདེ་པོ་ཅིག་གི་ཆགས་ཀྱི་ཡོད་མ་རེད་བྱས་ཙང་ལུས་སྲུང་གི་སྐོར་དང་འབྲེལ་བའི་ཐོག་ནས་ཡང་མུ་མཐུད་ཅིག་ངོ་སྤྲོད་ཞུ་གི་ཡིན། གང་ཟག་སོ་སོའི་ལུས་སྲུང་མ་ལག་གི་གནས་སྟངས་ཡག་པོ་མེད་པའི་རྐྱེན་གྱིས་ཨ་ནི་ཁོ་ནད་འབུ་དེ་གཟུགས་པོའི་ནང་ཡོད་དུས་ཀྱི་ནས་ལས་ཀ་ཁོས་ཁ་བཏུད་ཆགས་ཏེ་ཚད་དང་བརྒལ་བ་བྱས་པའི་རྐྱེན་གྱིས་གཟུགས་པོའི་ནང་ལོགས་ལ་ཡ་གཟུགས་པོ་གཅོང་པོ་ཆགས་ཡག་གཟུགས་པོའི་ནང་ལོགས་དེ་མིན་གྱི་གཅིག་གནོད་སྐྱོན་གཟུགས་པོའི་ནང་ཕྲ་ཕུང་འདི་དེ་མང་པོ་གཅིག་གི་ལས་ཀ་བྱེད་མ་ཐུབ་ཡག་དེ་འདྲ་བྱས་པའི་རྐྱེན་གྱིས་གཟུགས་པོ་གཅོང་པོ་ཆགས་ད་ད་ག་ནང་བཞིན་ཁ་ཡ་ཁ་ཤས་དྲག་ཡག་ལ་མང་པོ་གཅིག་འགོར་གྱི་ཡོད་དེ་ལུས་སྲུང་མ་ལག་གི་ལས་ཀ་དེ་ཏག་ཏག་མ་བྱས་པའི་རྐྱེན་གྱིས་ཨ་ནི་ད་ག་ནང་བཞིན་གོང་ལ་གསུངས་ནང་བཞིན་ཁ་ཤས་ཁ་ལག་སྲོག་ལ་ཡ།

ན་ཚ་དེ་ཁ་ཤས་ཤིག་ཡིན་ཁོག་རེད་གཅིག་དེ་ལུས་སྲུང་མ་ལག་སྐྱོ་བོ་ཡོང་ནམ་རྒྱུན་ནས་སྐྱོ་བོ་ཡོང་བའི་རྐྱེན་གྱིས་ན་ཚ་དེ་འདྲ་ཁག་ཅིག་ཁག་ཅིག་ན་ཚ་ཁ་ར་སོན་ཟུག་གི་ནང་ན་ཚ་དེ་འདྲ་ནམ་རྒྱུན་ནས་ཅིག་གིས་འགོས་ནད་དེ་འདྲས་མགྱོགས་པོ་འགོ་ཡག་ད་ག་ནང་བཞིན་ཁ་ཤས་ནི་ལུས་སྲུང་མ་ལག་ནས་སྔོན་མ་ཆུང་ཆུང་ག་ནས་སྐྱོ་བོ་ཡོང་དུས་ཀ་སོ་སོའི gene ལྟ་བུ་དེ་སྐྱོ་བོ་ཡོང་ཡག་དེ་དུས་ག་ནས་ལུས་སྲུང་མ་ལག་སྐྱོ་བོ་ཅན་སྐྱེས་པ་ཡིན་ན་སོ་སོའི gene ཟེར་ཡག་དེ་ཡག་པོ་མེད་པ་དང་ད་ག་ནང་བཞིན་གྱི་ཟས་ཁ་ལག་བཟས་པ་ཡིན་ནའང་ཁ་ལག་ཡག་པོ་མ་འཇུ་ཡག་ཨ་ནི་དེ་མིན་གྱི་ཅིག་ཡང་ཁ་ཤས་ཡང་ཁ་ལག་བཟས་པ་ཡིན་ན་གཅིག་གཟུགས་པོ་རྒྱགས་པོ་དང་དེ་འདྲའི་ཆགས་ཀྱི་རང་བཞིན་རྒྱགས་པོ་ཆགས་ཡག་དེ Immunodeficiency ཟེར་མཁན་གྱི་ན་ཚ་ཁག་གཅིག་དང། ཁག་གཅིག་ན་ཚ་དེ Autoimmune ཟེར་མཁན་སོ་སོའི་གཟུགས་པོའི་ལུས་སྲུང་མ་ལག་གིས་སོ་སོའི་གཟུགས་པོ་ལ་ཡག་ཏུ་གནོད་འཚེ་བཟོ་བ་རེད། ད་དེའི་རྐྱེན་པས་ན་ཚ་དེ་འདྲའི Celiac ན་ཚ་ཟེར་མཁན་དེ Hashimoto's ཟེར་མཁན་ཅིག་དང་ཁག་གཅིག་ད་ང་ཚོས་ངས་བོད་སྐད་ནང་ཞུས་པ་ཡིན་ན་དེ་འདུག་ད་ནི་གྲུམ་བུའི་ན་ཚ། ལགས་ལགས་ལགས། གྲུམ་བུའི་ན་ཚ་དང་ཨ་ནི་རུས་ཁོག་ན་ཚ་དང་ད་ནི་ད་ག་ནང་བཞིན་གྱི་ཅི་ནིའི་ན་ཚ

ནམ་རྒྱུན་ནས་ཟས་བཅུད་སྤྱོད་ལམ་འདི་གའི་ཐོག་ནས་ག་རེ་བྱེད་ཡག་ཡོད་རེད། འདི་གས་ཡག་པོ་བྱས་པའི་རྐྱེན་གྱིས་གཟུགས་པོའི་ནང་ལུས་སྲུང་མ་ལག་གི་ལས་ཀ་བྱེད་མཁན་ང་ཚོའི T cells ཟེར་ཡོད་རེད་པ། T cells ཟེར་ཡག་འདིས་ང་ཚོའི་ལུས་སྲུང་མ་ལག་གི་སྔོན་འགོག་བྱེད་ནས་ལས་ཀ་བྱེད་མཁན་ཁག་ཅིག་འདིའི་ནུས་པ་གོང་འཕེལ་བཏང་ཡག་དང་ད་ག་རང་བྱེད་འདི་ལས་ཨ་ནི་ལུས་སྲུང་མ་ལག་གནས་སྟངས་ཡག་པོ་ཡོང་ཡག་ཆེད་དུ་ནམ་རྒྱུན་ནས་ད་ང་ཚོའི་ཟས་དང་སྤྱོད་ལམ་ཟས་དང་བཅུད་དང་སྤྱོད་ལམ་ཐོག་ནས་ག་རེ་བྱེད་ཡག་ཡོད་ཟེར་ནས་འདིའི་ཐོག་ལ་ཡང་ཨ་ནི་ག་ལེར་རིམ་པས་མར་ཞུ་གི་ཡིན་ཞུ་ཡག་ཡིན། ལགས་སོ། འཇམ་དབྱངས་ལགས་ཀྱི་ངོ་སྤྲོད་གནང་དུས་ག་ནས་ད་གློ་བུར་དུ་ཐོན་པ་དང་འདི་སྐད་ཀྱི་ཐོག་ནས་རེད་ད་ག་ནང་བཞིན་ཁག་མ་འདྲ་བཞི་ཅིག་དལ་པོ། གློ་བུར་དང་དལ་པོ་ད་ག་ནང་བཞིན་ཆུང་དུས་ནས་ཡོད་པ་ཨ་ནི་སྨན་ཁབ་འདི་སྐད་སྐོར་གསུང་དུས་འདི་སྐད་ཀྱིས་ལུས་སྲུང་མ་ལག་དེ་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་པ་ད་ཁོ་ཡར་རྒྱས་བཏང་ཡག། རེད་རེད་རེད་རེད་ད་ག་རང་སྒྲོལ་དཀར་ལགས་གསུངས་ད་འདི་སྐད་གནད་འགག་ཆེན་པོ་ཡིན་པ་གང་ཞིག་ལ་འདི་ལ་ནམ་རྒྱུན་ནས་སོ་སོ་སོས་དོ་སྣང་གནང་བྱས་འདིའི་ཐོག་ལ་ཡ། དེ་གོང་འཕེལ་བཏང་བ་ཡིན་ན་དེ་ཨ་ནི་ཚད་དང་ལྡན་པ་ཡོང་ཡག་ཆེད་དུ་ག་རེ་ག་རེ་གནང་དགོས་རེད་ཟེར་ད་ང་རང་ཟས་གཙོ་བོ་བྱས་ལས་ཀྱི་ཡོད་དུས་ག་ནས་ཟས་དེའི་ཐོག་ལ་ཡང་མང་བ་ཞུ་གི་ཡིན་ད་དེ་གང་རེད་དེ་ད་ང་ཚོའི་གཟུགས་པོ་དེ་རྟེན་ས་དེ་ནམ་རྒྱུན་ནས་ཞལ་ལག་མཆོད་ཡག་དེ་ལ་བརྟེན་གྱི་ཡོད་དུས་ག་ནས་གཟུགས་པོ་ལ་གནོད་ཡག་གི་ད་གཟུགས་པོ་ནང་ལ་གཉན་ཁ་བཟོ་མཁན་གྱི་ཞལ་ལག་ཁག་ཅིག་ཡོད་ཞལ་ལག་དེ་གས་དེ་མཆོད་པ་ཡིན་ད་དེ་གས་རྐྱེན་པས་གཟུགས་པོའི་ནང་ལ་གཉན་ཁ་བཟོས་གཉན་ཁ་བཟོས་པའི་རྐྱེན་ནས་གཟུགས་པོའི་ནང་ལ་ཅིག་ན་ཚ་མང་པོ་ན་ཚ་དེ་གས་ལས་སླ་པོ་འགོ་ཡག་ད་དེ་མིན་གྱི་ན་ཚ་འདི་ནི་ལས་སླ་པོ་འགོ་ཡག་དང་ཡོང་ཡག་དེ་རྐྱེན་དེ་འདིས་བྱེད་དགོས་དེ་ཡིན་དུས་ཀ་ནས་ནམ་རྒྱུན་ནས་ཞལ་ལག་བཅུད་དང་ལྡན་པ་མཆོད་དགོས་ཡག་དང་གཟུགས་པོའི་ནང་ལ་ཞལ་ལག་བཅུད་ལ་ཡག་པོ་མེད་པར་གཟུགས་པོ་ལ་གནོད་ཀྱི་ཡོད་པའི་ཞལ་ལག་ཁག་ཅིག་ཁག་ཁག་ཅིག་ཞུས་པ་ཡིན་ན་ཁ་སང་སྔོན་མ་ནས་ངས་ཞུས་པ་ཡིན་ཅི་ནིའི་རིགས། དམིགས་བསལ་གྱི་ཅི་ནི Refine ཟེར་གྱི་འདུག་པ་སྤྱི་ལེ་ནས་འགྱུར་བ་བཏང་རྗེས་ཅི་ནི་དངོས་གནས་ཡོང་ས་དེ Sugar Cane ཟེར་བ་དེ་ནས་ཡོང་གི་རེད་པ་དེ་ནས་ལས་ད་འགྱུར་བ་བཏང་རྗེས་ཅི་ནི་དཀར་པོ་བྱུང་བ་འདུག་པ། ད་ལོ། ད་ག་ནང་བཞིན་གྱི་འབྲུ་རིགས། གྲོ་ཞིབ་དཀར་པོ་ད་ག་ནང་བཞིན་གྱི་སྣུམ་ཡག་པོ་མེད་པ་དང vegetable oil ཟེར་གི་འདུག་ཨ་སྣུམ་འདི་ཡོང་སའི་ཁུངས་དམིགས་བསལ་གྱི་ད་ལྟ་ཨ་ཤོམ་དང་ཨ་ནི་སྲན་མ་དེ་འདྲས་ད་ལྟ་འདི genetically engineered ཟེར་གི་འདུག་ཨ་དེ་ལ་འགྱུར་བ་བཏང་རྗེས་འབྲུ་རིགས་ནས་ཡོང་པའི་སྣུམ་ད་ག་ནང་བཞིན gluten ཟེར་གི་འདུག་ཨ་འདི་དང་དེ་བཞིན་གྱི་སེམས་ཅན་དམིགས་བསལ་གྱི་ད་བ་ཕྱུགས་དང་དེ་མིན་གྱི་འོ་མ་ཡོང་སའི་སེམས་ཅན་དེ་དག་དེ་རང་བྱུང་ལ་གནས་པའི་རྩྭ་ལ་བརྟེན་པའི་སེམས་ཅན་གྱི་འོ་མའི་རིགས་མར་རིགས།

ཚོས་གཞི་བླུགས་ཡག་ད་ག་ནང་བཞིན་ཁ་ལག་དེ་མུ་མཐུད་ནས་གནས་ཡག་གི་རྫས་སྦྱོར་བླུགས་པ་ད་ག་ནང་བཞིན་ཁ་ལག་ཞིམ་པོ་བཅོ་ཡག་གི་ཞིམ་པོ་བཟོ་ཡག་གི་རྫས་སྦྱོར་ད་ནི MSG ཟེར་གི་འདུག་པ་དེ་འདྲ་ལྟ་བུ་ཡོད་པའི་ཞལ་ལག་དེ་ག་དུས་ཡིན་ནའང་སྤང་ཡག་གི་འབད་བརྩོན་གནང་དགོས་པ་དང་ཨ་ནི་གཟུགས་པོའི་ནང་ལ་གཉན་ཁ་མ་ཆགས་མཁན་གྱི་ཚལ་དང་ཤིང་ཏོག་ད་ག་ནང་བཞིན་གྱི་དེ་མིན་གྱི་བཅུད་དཀྲུག་ཀྱིན་ཟས་དེ་ཚོ་ཡག་པོ་དང་ཨ་ཞག་ཚི་ཡག་པོ་མཆོད་དགོས་ཨ་དེ་གལ་ཆེན་པོ་ཡིན་པ་དང་ཨ་ནི་དེ་ཡག་པོ་ཡིན་པའི་སྐོར་ལ་ཅིག་ཞུས་ཆོག་ཅེས་ཞུ་བ་ཡིན། ལོ། གལ་སྲིད་ཅི་ནི་ན་ཚ་ཡོད་མཁན་ཅིག་ཡོད་པ་ཡིན་ན་མངར་ཆའི་རིགས་རྩ་བ་ནས་མ་ཟས་ན་ཡག་ཡོད་ན་ཡང་ཅིག་མངར་ཆའི་རིགས་དེ་ག་འདྲས་བེད་སྤྱོད་བཏང་བ་ཡིན་ན་ཡག་ཡོད་ན། དེ་ད་ག་རང་ད་དམིགས་བསལ་གྱི་ད་ད། ཅི་ནི་ད་ངས་བཟོ་གྲྭའི་ནང་ནས་བཟོས་པ་ཞུས་ན་འགྲིག་གི་མེད་འགྲོ། དམིགས་བསལ་གྱི་རང་བྱུང་མིན་པའི་ཅི་ནི་དེ་འདྲ་འདུག་ཨ་ཅི་ནི་ད་ཚབ་དེ་ནས་མང་པོ་ད་ང་ནི་བེད་སྤྱོད་བཏང་གི་མེད་ད་ཁ་ཤས་ཧ་ཧི་ཞི་ད་ད་དེ།

མཆོད་གནང་ཐུབ་པ་ཡིན་ན་ཡག་པོ་ཡོད་རེད། ལགས་འོང་ལུས་ཟུངས་འཕེལ་ཡག་དང་འདི་ཚོའི་ཐོག་ལ་ཡང་ག་རེ་ག་རེ་ཅིག་ཡོད་ན། ལགས་འོང། ཨ་ལེ་སྔོན་ལ་ངས་འདིའི་སྐོར་ལ་ད་ལྟ་ཨ་ལེ། ཞལ་ལག་དང་འབྲེལ་བ་མེད་པའི་ད་ལྟ་ནམ་རྒྱུན་གྱི་བྱ་སྤྱོད་སྐོར་ལ་དེ་ཞུས་ན་བསམ། ཨ་ཞལ་ལག་དེ། ད་ལྟ་ངས་ཁག་ཅིག་གི་རྩྭ་སྨན་དང་ཤིང་རྩི་དང་འདི་འདྲའི་སྐོར་ལ་རོབ་ཅིག་ཞུས་པ་ཡིན། ད་གང་རེད་ནམ་རྒྱུན་ཡང་ང་རང་ཚོའི། བྱེད་ཐུབ་ཡག་ཆོག་ར་བ་ནི་བྱ་སྤྱོད། ལགས་འོང་ད་འདིས་གཅིག་དེ་ག་རེ་ཞུ་དགོས་ཟེར་ན་ས་འབྲེལ་ཟེར་བ Grounding ཟེར་བ Grounding Grounding ཟེར་ན་ས་དང་འབྲེལ་བ་ཡོད་པའི་ང་ཚོའི་ནམ་རྒྱུན་བྱ་སྤྱོད་དེ་སྤེལ་ཐུབ་པ། ག་རེ་བྱས་ནས་ཞུ་དགོས་ཟེར་ན Grounding ཟེར་ན་ས་དང་འབྲེལ་བ་ཡོད་པའི་བྱ་སྤྱོད་ཟེར་ན་ལུས་རྩལ་བཏང་ཡོད། ག་རེ་ཟེར་ན། སའི་ནང་ནས་ང་ཚོས་འབྱུང་བ་ལྔའི་ནང་ནས་འབྱུང་བ་གཅིག་དེ་སའི་ནང་ནས་བཅུད་དེ་ཡོང་བྱས་ང་ཚོ་གཟུགས་པོ་འཚོ་ཐབས་བྱེད་བར། དེ་ཡིན་དུས་ཀ་ནས་ད་ག་ནང་བཞིན་གཟུགས་པོ་བཅོས་ཐབས་བྱེད་བར། ས་དང་འབྲེལ་བ་ཡོད་པའི་ཐོག་ནས་ང་ཚོ་ལས་ཀ་ཚེས་གཅིག་ག་ཚོད་རེད་ད་དེ་ནི་ཆ་བཞག་ན་སའི་སྒང་ལ་ཡང་རྐང་རྗེན་མ་གོམ་པ་སྐྱོན་བྱས་ཕེབས་པ་ཡིན་ན། ད་ས་དེ་ཡང་དེ་འདྲས་གཙང་མ་ཡོད་པ་བྱས་དེ་འདྲ་ཡིན་པ་ཡིན་ན། དེའི་ག་རེ་བྱེད་ཀྱི་ཡོག་ཟེར་ན། སྤྱིར་བཏང་ང་ཚོའི་ཡར་ཐོན་ཅན་གྱི་ལུང་པའི་ནང་ལ་ག་རེ་ཡོག་ཟེར་ན་ད་འཕྲུལ་ཆས་རིགས་མང་པོ་ཅིག་བེད་སྤྱོད་གཏོང་གི་ཡོག་རེད་པ་ད། འཕྲུལ་ཆས་རིགས་དེ་བེད་སྤྱོད་མང་པོ་བཏང་པའི་རྐྱེན་ང་ཚོ་ད་ཚང་མའི་གཟིམ་ཁང་ནང་ལ microwave ཡོད་སྲིད་གི་རེད། ཚང་མའི་གཟིམ་ཁང་ནང་ལ།

དེ་དག་འདི་མང་པོ་ཡོད་པའི་རྐྱེན་གྱིས་ཨན་གཟུགས་སྐུའི་ནང་གཉན་ཁ་བཟོ་ཡག་དང་ལུས་སྲུང་མ་ལག་གི་ནུས་པ་མར་ཉམས་ཡག་དེ་འདི་འདྲ་ཡོང་གི་ཡོག་རེད། འདི་ཡིན་དུས་ཀ་ནས་དེ་དག་འདི་གཅིག་གི་ནུས་པ་མར་བཅག་ཡག་དང་ཨ་ནི་དེ་དག་གི་ནུས་པ་མར་བཅག་ཡག་ལ་ག་རེ་གནང་དགོས་རེད་ཟེར་ན་ད་ལྟ་ཆེས་བདེ་ཤག་མང་ཆེས་ཏོག་དབྱིབས་ན་ཚའི་རྐྱེན་པས་ཤིང་ནགས་དཀྱིལ་དང་འདི་འདྲའི་ཐལ་ཡག་གི་ལུགས་སྲོལ་མང་པོ་གོམས་གཤིས་སླེབས་འདུག་ག་དེ་གོམས་གཤིས་ཡག་པོ་རེད་དཔེ་ཡག་པོ་ཡོག་རེད་ལགས་འོང་ད་ག་ནང་བཞིན་གྱི་ས་ཆ་ཡག་པོ་དང་དེ་གཙང་མ་འདི་འདྲའི་ལ་ཡང་རྐང་མགོ་མ་རྐང་རྗེན་མ་མར་ཕེབས་ཀྱི། སའི་བཅུད་དེ་སོ་སོའི་གཟུགས་པོ་ལ་ཡང་དེ་གནང་ཐུབ་པ་ཡིན་ན་གཟུགས་པོའི་ནང་ལ་ཡོད་པའི Electromagnetic གཟུགས་དང་བར་དེ་གས་ཀྱི་དེ་གས་ཀྱི་གནོད་ཡག་གི་རིགས་མང་པོ་ཅིག་ས་ལ་མར་འབྲེལ་བར་རྐང་རྗེན་མ་ཕེབས་དུས་ཁོས་དེ་མར་སའི་ནང་ལ་མར་ཟ་འགྲོ་གོ། ཨོའོ། ཧུ་ཧུ་ཧུ། དེ་ཟ་བའི་རྐྱེན་གྱིས་ང་ཚོའི་གཟུགས་པོའི་དེ་གས་དེ་མར་ཉུང་རུ་ཕྱིན་པ་ཡིན་ན་དེ་ཉུང་རུ་ཕྱིན་པ་ཡིན་ན་ད་ག་ནང་བཞིན་ང་ཚོའི་ལུས་ཟུངས་མ་ལུས་དང་ནམ་རྒྱུན་གྱི་གཟུགས་པོའི་ཅིག་གི་སྔོན་འགོག་བྱེད་ཡག་ནུས་པ་དེ་གས་ཏེ་གོང་འཕེལ་འགྲོ་བར། ས་འདི་ནང་བཞིན་བྱས། ད་ག་ནང་བཞིན་ད་ཐང་གིས་ང་ཟས་བཅུད་གསོ་བཟུང་བ། ཅིང་འདུས་པ་ནི། སའི་འོག་ལ་སྐྱེས་པའི་དམིགས་བསལ་གྱི། ལ་ཕུག་རིགས་ཞོག་ཁོག་རིགས། ད་ག་ནང་བཞིན་ལ་ཕུག་དམར་མོ་འདུག། ད་ག་ནང་བཞིན་སའི་འོག་ནས་སྐྱེས་པའི་ཤིང་ཏོག་རིགས་དེ་གས་ཏེ་མཆོད་གནང་ཐུབ་པ་ཡིན་ན། འདིས་སའི་བཅུད་དེ་ང་ཚོའི་ཞལ་ལག་ནང་ལ་ཏེ་སླེབས་པ་དང། ཨ་ནི་སའི་སྒང་ལ་གོམ་པ་བསྐྱོན་བྱས་ཕེབས་པའི་རྐྱེན་གྱིས་གཟུགས་པོར་གནོད་ཡག་གི་ཅིག Electromagnetic ཁ་ཅིག་སའི་ནང་ལ་མར་ཐིམ་འགྲོ་གོ། དེ་གས་ཕྱིན་པའི་རྐྱེན་གྱིས་ང་ཚོའི་ལུས་ཟུངས་མ་ལུས་དང། གོང་འཕེལ་ཕྱིན་པའི་རྐྱེན་གྱིས་ཨ་ནི་ཆམ་པ་དང་ད་ག་ནང་བཞིན་གྱི་ཆམ་རིམས་འདིན་པས་དེ་མིན་གྱི་རྩེར་ན་ཚ་ག་རེ་ཡོད་པ་ཡིན་ནའི་ཡོང་ཡག་སྔོན་འགོག་ལ་ཕན་གྱི་ཡོད་རེད་དེ་ན་འདི་གས་དེ་ཚང་མས་གནང་ཐུབ་ཡག་བྱེད་དགོས། རེད་ཨ་འདི་རེད་ཡག་པོ་རེད། ཅིག་གནང་ཐུབ་པ་ཡིན་ན་ཁོའི་ཕན་ཡོན་ཅིག་ཞུས་པ་ཡིན་ན་འདི་ཡིས་ག་རེ་བྱེད་གསུངས་ན་ང་ཚོའི་ཅིག་ཅི་ལྟ་ཅིག་འདུག་ག་མི་ཁ་ཅིག་ལམ་སང་དང་ཁོང་ཁྲོ་ཟ་མྱུར་ཚུད་ནས་ཅིག་འདུག་ག་ལམ་སང་ཁོང་ཁྲོ་ཟ་གི་འདུག་ག།

ང་ཚོའི་ཨ་ནི་ལུས་ཟུངས་མ་ལུས་གོང་འཕེལ་འགྲོ་ཡག་གི Blood Cell ཅིག་ཡོད་རེད་འདི་ཡིས་ག་རེ་ཟེར་ཁོའི་ཨ་ནི་ཚད་དེ་མང་རུ་བཏང་པ་དང་འདི་བྱས་པའི་རྐྱེན་གྱིས་ང་ཚོའི་དམིགས་བསལ་གྱི་ནད་འབུ་དེ་འདི་ཡོང་དུས་སྔོན་འགོག་བྱེད་ཡག་ལ་ཞེ་དྲག་ཕན་གྱི་རེད། དེ་ཡིན་དུས་ཀྱང་འདི་དུས་ཚོད་དུས་ཚོད་གནང་ཐུབ་པ་ཡིན་ན་དེས་ང་ཚོའི་མིག་སྔའི་ཉེར་ཞུགས་ལུས་ཟུངས་མ་ལུས་གོང་འཕེལ་ཆེན་པོ་ཕྱིན་པ་དང་ཨ་ནི་ན་ཚ་དེ་འདི་སྔོན་འགོག་བྱེད་ཡག་ལ་ཕན་གྱི་ཡོད་པ་དང་ཨ་ནི་འདི་ནས་ཐ་མ་དེ་ལ་ད་ནི་དམིགས་བསལ་གྱི Vitamin C ཟས་བཅུད་ཟས་བཅུད Vitamin C དེ

རིགས། Glutathione ཟེར་མཁན་དེའི་ནུས་པ་དེ་གོང་འཕེལ་གཏོང་དགོས། Glutathione ཟེར་མཁན་ད་གཟུགས་པོའི་ནང་གི་གཟུགས་པོའི་ནང་ལ་བཟོ་ཐུབ་པའི་རིགས་ཅིག་རེད་དམིགས་བསལ་གྱི་ནུས་པ་ཆེ་ཤོས་གཅིག་རེད། འདི་ཡག་པོ་ཡོད་པ་ཡིན་ན་ད་དེའི་ནུས་པ་གཟུགས་པོ་ལ་ཡོང་ཡག་གི་ད་ན་ཚ་མང་པོ་གཅིག་ལ་བཀག་འགོག་སྔོན་འགོག་བྱེད་དགོས། ད་ན་ཚ་ཡོང་ཡག་ཅིག་གི་ན་ཚ་སྡུག་ཅག་ཅིག Cancer ཟེར་དེ་ཡོད་རེད་བ་དེའི་ཚད་དེ་ཡག་པོ་ཡོད་ན་དེ་འདྲའི་ཡག་པོ་ཡོད་མཁན་གྱི་མི་དེ་ལ་ཡང་ན་ཚ Cancer ཟེར་དེ་ཉིད་ད་གཅིག་གི་ན་ཚ་སྡུག་ཅག་དེ་ན་ཡག་གི་ཡོང་སྲིད་ཀྱི་མ་རེད། ད་དེའི་ནུས་པ་དེ་གོང་འཕེལ་འགྲོ་དགོས་རེད།

ད་ལྟའི་དུས་ཚོད་ལ་ཚལ་དང་ཚལ་གྱི་རིགས་འདི་འདྲས་དང་ཨ་ནི་ད་ག་ནང་བཞིན་ཡང་ཤིང་ཏོག་གི་རིགས་དམིགས་བསལ་གྱི Lemon། Lime། འདི་གས་འདི་ཡག་པོ་ཅིག་མཆོད་ཐུབ་པ་དང་ཨ་ནི་ད་ག་ནང་བཞིན་གྱི་ཚལ་འདི་འདྲས་ཚལ་དེའི་རིགས་དེའི་རིགས་དེ་གས་དེ་བླུགས་བྱས་ཨ་ནི་ཐང་འདྲ་པོ་བཟོས་གནང་ཐུབ་པ་ཡིན་ན་ཨ་ནི་དེ་ཉི་མ་ཉི་མ་ལ་ཐེངས་མ་གཉིས་གསུམ་དེ་འདྲས་མཆོད་ཐུབ་པ་ཡིན་ན་ཨ་ནི་དེས་གཟུགས་པོ་ཅིག་གི་ན་ཚ་ཡོད་པ་ཆམ་པ་དང་ཆམ་རིམས་ཡོད་མཁན་ཚོ་ལ་ཡང་དྲག་ཡག་ལ་ཕན་གྱི་ཡོད་པ་དང་ཨ་ནི་ན་ཚ་ཡོད་མཁན་ཡོད་པ་ཡིན་ན་དེས་དྲག་ཡག་ཕན་པ་དང་ན་ཚ་མེད་པ་ཡིན་ན་དེ་འདྲའི་ཏོག་ཙམ་མཆོད་ཐུབ་པ་ཡིན་ན་ན་ཚ་སྔོན་འགོག་ལ་ཕན་གྱི་ཡོད་རེད། བྱས་ཙང་ན་ཚ་ཡོད་མཁན་ཚོ་ལ་ཁོས་ན་ཚ་དྲག་ཡག་དང་དྲག་ཡག་ལ་ཕན་གྱི་ཡོད་རེད་ལ་ན་ཚ་མེད་མཁན་ཚོ་ལ་དེ་འདྲའི་མཆོད་ཐུབ་པ་ཡིན་ན་ད་ལྟའི་ནམ་དུས་ལ་དེ་འདྲའི་ཏོག་ཙམ་མཆོད་ཐུབ་པ་ཡིན་ན་ཚོད་ན་ཚ་སྔོན་འགོག་ལ་ཕན་གྱི་ཡོད་རེད། ད་ལྟ་འདི། ན་ཚ་འདི་ནི་ཡིན་དུས་སྔོན་འགོག་དང། ཨ་ནི་ཡོད་པ་ལས་ན་ཕན་ཡག་གཉིས་ཆ། གནང་ན་ཐུབ་ཡིན་ན། ཨ་ནི་འདིའི་དགེ་མཚན་ཞེ་དྲག་ཡོད་རེད་པ། རེད་རེད་རེད་ད་ད་ལྟའི་དུས་ཚོད་འདིའི་སྐབས་ལ་ཡིན་པ་ཡིན་ན་ནམ་དུས་བརྗེ་བའི་དུས་ཚོད་ད་གནམ་གཤིས་འདི་དབྱར་ཁ་ནས་སྟོན་ཁའི་དུས་ལ་སླེབས་ཡག་སྟོན་ཁ་ནས་ད་དགུན་ཁ་ཟེར་བྱས་འདུག་ནམ་དུས་བརྗེ་བའི་སྐབས་ལ་ཡིན་པ་ཡིན་ན་ཨ་ནི་ཆམ་པའི་རིགས་འདི་ཕོག་བདེ་པོ་གཅིག་ཆགས་ཡོད་རེད་ལ་ད་ལྟའི་དུས་ཚོད་དེ་ཀོ་བི་བཅུ་དགུའི་ཏོག་དབྱིབས་ནད་འབུའི་རིམས་ནད་འདི་ཡིན་ན་ཡང་ཁྱབ་གདལ་ཕྱིན་པའི་སྐབས་དེ་ཡིན་པ་ཡིན་ན། དེ་བས་དོ་སྣང་བྱེད་དགོས་ཡ་གཅིག་བྱེད་དགོས་ཡོད་རེད་བྱས་ཙང་ད་ལྟ་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་ཨ་ནི་འཇམ་དབྱངས་ཚེ་བརྟན་ལགས་ནས་ཡང་ཆམ་པའི་རིགས་ཀྱི་ན་ཚ་ཁག་ལ་ཨ་ནི་ཚང་མས་གཅིག་གི་ཐུགས་སྣང་དང་སྔོན་འགོག་དང་ཨ་ནི་ཉིན་རེའི་འཚོ་བའི་ནང་ལོགས་ལ་ཟས་བཅུད་ལ་ཐུགས་སྣང་གནང་ཕྱོགས་འདི་གའི་ད་ཞིབ་ཚགས་པོ་ཞེ་དྲག་ཅིག་གི་ངོ་སྤྲོད་གནང་སོང་འཇམ་དབྱངས་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། བློ་ལ་བཟོ་ག་ལ་ཨ་ནི་དེ་མཇུག་བསྡོམས་ནས་འདི་ཞུས་ན་བསམས་ད་ད་ལྟ་ང་ཚོ་དེ་ནད་འབུ་འདི་གའི་དེ་ཡོང་འདི་གའི་ད་ཆམ་པའི་རིགས་སུ་ཉིན་ལྟར་ལོ་ལྟར་རེ་བཞིན་འགོ་བ་རེད་ནམ་དུས་དེ་བརྗེ་དུས་ཀྱི་ནང་ལོ་ལྟར་རེ་བཞིན་མི་མང་པོ་ཞིག་འདུག་དེ་དང་ད་ལྟ་ངས་གོང་ལ་ཞུས་པ་དེ་རིམ་པ་བརྒྱད་ཙམ་ཞུས་པ་དེ་ག་འདི་ནམ་རྒྱུན་ནས་ཅིག་སོ་སོའི་ནམ་རྒྱུན་གྱི་ཅིག་ལུས་ཟུངས་མ་ལོན་དང་འཕྲོད་བསྟེན་ལ་ཡང་ཕན་ཡག་ཐོག་ལ་ཡང་ནམ་རྒྱུན་ནས་འདིའི་ཐོག་ལ་དོ་སྣང་གནང་བྱས་ལག་ལེན་བསྟར་གནང་ཐུབ་པ་ཡིན་ན་འདི་ཡིན་ནའང་གང་ལ་གང་འཚམ་ཕན་གི་རེད་ཞུ་བ་ཡིན། ལགས་སོ་ཐུགས་རྗེ་གནང་ལགས་ད་ད་ལྟ་གོང་ལ་ང་ཚོར་འགྲེལ་བཤད་ཞིབ་ཚགས་པོ་ཞིག་གནང་སོང་ལ་ད་ད་རིང་གི་ལེ་ཚན་འདི་ནི་ངོ་སྤྲོད་ཞིག་ཙམ་དེ་ག་བཞག་གི་ཡིན